གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དྲུག་པ་སྣྲོན་ཟླ་བའི་ཚེས་པ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་གཅིག་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨོ་སི་ཁྲི་ལི་ཡའི་ནང་གཞུང་དོན་ཕྱོགས་ཕེབས་གནང་བཞིན་པ་ལྟར་ད་རིང་ཁོང་གིས་ཨོ་སི་ཁྲི་ལི་ཡའི་རྒྱལ་ས་ཁེན་བེ་ར་ནང་ཡོད་པའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཐོག་བོད་དོན་གསུང་བཤད་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། སྔ་འགྱུར་རྙིང་མའི་དབུ་འཛིན་དྲུག་པ། སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་གི་ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་འཇིགས་བྲལ་པདྨ་བཤད་སྒྲུབ་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ལ་དྭགས་ལ་ཐེངས་དང་པོར་ཞབས་སོར་འཁོད་པར་ལ་དྭགས་གཞུང་མང་གཉིས་ནས་དགའ་བསུའི་ཕེབས་བསུ་གཟབ་རྒྱས་ཞུས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་བཞིན་སློབ་གསོའི་ལེ་ཚན་ནང་ལོ་ཆུང་བྱིས་པ་ཚོའི་ཁྱིམ་ཚང་དང་སྤྱི་ཚོགས་ཀྱི་དཔལ་འབྱོར་གནས་སྟངས་ཀྱིས་ཕྲུ་གུའི་ཤེས་ཡོན་གྱི་གྲུབ་འབྲས་ཐོག་ཁྱད་པར་བཟོ་གི་ཡོད་པའི་སྐོར། སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་དབུ་འཛུགས་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨོསི་ཁྲི་ལི་ཡའི་ནང་གཞུང་དོན་ཕྱོགས་ཕེབས་གནང་བཞིན་ཡོད་པ་ལྟར། འདས་པའི་ཉིན་ཤས་ནང་ཡུལ་དེའི་གྲོས་ཚོགས་གོང་འོག་གཉིས་ཀར་བོད་དོན་ཞུ་སྐུལ་གནང་རྒྱུའི་གོ་སྐབས་ཡག་པོ་ཐོབ་གནང་ཡོད་པ་མ་ཟད་ད་རིང་ཕྱི་ཚེས་ཉི་ཤུ་གཅིག་ཉིན་ཨོསི་ཁྲི་ལི་ཡའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱིས་གོ་སྒྲིག་ཞུས་པའི་ལྷན་ཚོགས་ཐོག་བོད་དོན་གསུང་བཤད་གནང་འདུག། ཁ་སྔོན་ཨོ་སི་ཁྲི་ལེའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་སམ། National Press Club of Australia། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གདན་ཞུ་གནང་གི་ཡོད་པའི་གནས་ཚུལ་ཁྱབ་མ་ཐག་ཏུ་ཨོ་སི་ཁྲི་ལེའི་ནང་གི་རྒྱ་ནག་གཞུང་ཚབ་ལས་ཁང་གིས་ཨོ་སི་ཁྲི་ལེའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱིས་ཁ་བྲལ་ལས་འགུལ་སྤེལ་རྒྱུའི་སྡིངས་ཆ་སྤྲད་པ་དེ་ཕྱིར་འཐེན་དགོས་ལུགས་ཕྱིར་འཐེན་དགོས་ལུགས་ཀྱི་དགག་པ་བརྒྱབ་མིན་ལ་མ་ལྟོས་པར་ད་རེས་སྲིད་སྐྱོང་མཆོག་དངོས་སུ་ཕེབས་ནས་བོད་དོན་གསུང་བཤད་གནང་ཡོད་པ་དང་སྐབས་དེར་ཁོང་གིས་ང་འདིར་སྐད་བཏང་བར་ངོ་རྒོལ་བྱས་པ་དེ་ནི་ང་ཚོར་མཚོན་ན་བོད་དོན་ཁྱབ་བསྒྲགས་བྱས་པ་ལྟ་བུར་གྱུར་སོང་བས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་གསུངས་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
ཨོ་སི་ཀྲི་ལི་ཡར་རྟེན་གཞི་བྱས་པའི་ཨོ་གླིང་རྒྱལ་ཡོངས་གསར་འགོད་མཐུན་ཚོགས National Press Club of Australia གིས་གོ་སྒྲིག་དང་གདན་ཞུས་ལྟར་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་ནང་གི་ཛ་དྲག་གནས་སྟངས་སྐོར་དང། བོད་མཐོ་སྒང་གི་ཁོར་ཡུག་དང་རྒྱུག་ཆུ་ཡི་གལ་གནད། བོད་ནང་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭ་ཡི་ཉེན་ཁ་དང་དགོན་སྡེ་ཁག་ལ་དམ་དྲག་གི་སྐོར། རྒྱ་ནག་གཞུང་གིས་གོང་ས་མཆོག་གི་སྐུའི་ཡང་སྲིད་ཐད་ཐེ་ཇུས་བྱེད་དབང་མེད་པའི་སྐོར། དེ་བཞིན་དབུ་མའི་ལམ་གྱི་སྲིད་བྱུས་སོགས་བོད་དང་བོད་མི་དང་འབྲེལ་བའི་གནད་དོན་མང་དག་ཅིག་གི་ཐོག་གསུང་བཤད་གནང་འདུག།
It's not the Tibetans who are saying we are the least free country in the world, it's international watchdog that's saying.
བོད་ནང་གི་བོད་མི་ཚོར་གཞི་རྩའི་རང་དབང་མེད་པའི་སྐོར་བོད་མི་ཙམ་མིན་པར་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་སྟེ Freedom House ཞེས་པའི་དམངས་གཙོ་དང་རང་དབང་ལྟ་ཞིབ་ཁང་གིས་ཀྱང་བོད་དེ་རང་དབང་མེད་པའི་ཆེས་སྡུག་ཤོས་གྲས་ཀྱི་ཡུལ་གྲུ་ཞིག་ཡིན་པའི་སྐོར་ལོ་འཁོར་སྙན་ཐོའི་ནང་གསལ་སྟོན་བྱས་ཡོད། ཐ་ན་བོད་ནང་བོད་མི་ཚོར་ཆབ་སྲིད་ཀྱི་རང་དབང་གླེང་སའི་ཁོར་ཡུག་མེད་པ་མ་ཟད་སོ་སོ་ཡི་གཉེན་གྲོགས་གཅིག་གིས་རྒྱ་ནག་དམར་ཤོག་གི་ལྟ་སྤྱོད་དང་མི་མཐུན་པའི་བྱ་སྤྱོད་སྤེལ་བ་ཡིན་ན་རང་ཉིད་ཙམ་མ་ཟད་ཉེ་འཁོར་གྱི་ཕ་མ་སྤུན་ཉེ་ཚང་མར་དཀའ་ངལ་འཕྲད་ཀྱི་ཡོད་ཅེས་གསུངས་འདུག། ཁ་སྔོན་ཨོ་གླིང་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གདན་ཞུས་གནང་གི་ཡོད་པའི་གནས་ཚུལ་ཁྱབ་མ་ཐག་ཏུ། ཁུལ་དེར་ཆགས་པའི་རྒྱ་ནག་གཞུང་ཚབ་ཁང་གིས་ཨོ་གླིང་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱིས་ཁ་བྲལ་གྱི་ལས་འགུལ་སྤེལ་རྒྱུའི་སྡིངས་ཆ་སྤྲད་པ་དེར་ཕྱིར་འཐེན་བྱེད་དགོས་ལུགས་ཀྱི་དགག་པ་རྒྱག་མིན་ལ་མ་ལྟོས་པར་ད་རེས་སྲིད་སྐྱོང་མཆོག་དངོས་སུ་བཅར་ཏེ་བོད་དོན་གསུང་བཤད་གནང་ཞིང་སྐབས་དེར་ཁོང་གིས། ང་འདི་ལ་སྐད་བཏང་བར་ངོ་རྒོལ་བྱས་པ་འདི་ནི་ང་ཚོར་མཚོན་ན

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལམ་སྟོན་མཛད་པ་བཞིན་བོད་མི་ཚོས་རང་དབང་འཐབ་རྩོད་དེ་ཡང་འཚེ་མེད་ཞི་བའི་ལམ་ནས་འཐབ་རྩོད་བྱེད་མུས་ཡིན་པ་དེ་ཡིས་མ་འོངས་པར་དཀའ་རྙོག་རྣམས་གྲོས་མོལ་དང་ཞི་བདེའི་ལམ་ནས་སེལ་ཐུབ་པ་བོད་མིའི་ངོས་ནས་འཛམ་གླིང་ལ་མིག་དཔེ་སྟོན་ཐུབ་པའི་རེ་བ་ཡོད་ཅེས་གསུངས་འདུག། ཡང་དྲི་བ་དྲིས་ལན་སྐབས CBS གསར་སྤེལ་ཁང་གི་གསར་འགོད་པ Pablo Vinales ལགས་ཀྱིས་བོད་ཀྱི་གནད་དོན་གླེང་བའི་སྐབས་རྒྱ་ནག་དང་ཨོ་སི་ཀྲི་ལི་ཡ་གཉིས་ཀྱི་ཕྱི་འབྲེལ་གནས་སྟངས་ཇི་ལྟར་ཆགས་མིན་དང་ཡང་ཨོ་གླིང་གི་ཕྱི་སྲིད་གླེང་བའི་སྐབས། འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་ཡུལ་ལུང་གཞན་ཚོར་ཉེས་ཆད་བཅད་ཀྱི་ཡོད་པ་དེ་ཡི་ཐད་དགོངས་ཚུལ་ཇི་འདྲ་ཞིག་ཡོད་པའི་སྐོར་བཀའ་འདྲི་ཞུས་སྐབས་སྲིད་སྐྱོང་མཆོག་གིས། རྒྱ་ནག་ལ་ཉེས་ཆད་གཅོད་རྒྱུའི་སྐོར་རྐྱང་རྐྱང་བཤད་བསྡད་པ་ལས་ང་ཚོ་མཉམ་རུབ་ཀྱིས་རྒྱ་ནག་ནང་དུ་བཟང་ཕྱོགས་ཀྱི་འགྱུར་བ་གཏོང་རྒྱུ་གལ་ཆེ་བར་མཐོང་གི་འདུག་རྒྱུན་དུ་ང་ཚོས་གཞན་ལ་བོད་དོན་ཞུ་གཏུག་བྱས་པའི་སྐབས་བོད་དེ་དམར་ཤོག་གིས་གནོད་འཚེ་ཕོག་ཡུལ་གཅིག་པོ་ཞིག་ལ་ངོས་འཛིན་མ་བྱས་པར། ངེས་པར་དུ་ང་ཚོས་མཉམ་རུབ་ཀྱི་ཐོག་ནས་རྒྱ་ནག་ནང་དུ་བཟང་ཕྱོགས་ཀྱི་འགྱུར་བ་གཏོང་ཐབས་ལ་འབད་དགོས་པ་བརྗོད་ཀྱི་ཡོད་ཅེས་གསུངས་འདུག། ཡང་སྐབས་དེར AAP གསར་སྤེལ་ཁང་གི་གསར་འགོད་པ William Ton ལགས་ཀྱིས། གལ་ཏེ་རྒྱ་ནག་གཞུང་གིས་མུ་མཐུད་དམ་དྲག་ཇེ་ཆེ་བཏང་བ་ཡིན་ན། དབུ་མའི་ལམ་གྱི་སྲིད་བྱུས་ལ་རེ་བ་ག་འདྲ་ཡོད་དམ་ཞེས་བཀའ་འདྲི་ཞུས་སྐབས་སྲིད་སྐྱོང་མཆོག་གིས། ཕྱི་ལོ་ཉིས་སྟོང་གཉིས་ནས་ཉིས་སྟོང་བཅུ་བར་ང་ཚོས་རྒྱ་ནག་གཞུང་ལྷན་དུ་འབྲེལ་མོལ་བྱས་ཡོད་ལ། གནས་སྟངས་ཆ་ཚང་ཁོ་ཚོས་ཧ་གོ་གི་ཡོད་རེད། དེ་ལས་འཕྲོས་པའི་གཞན་གང་འདྲ་ཆགས་མིན་ཐད་ངས་ཞུ་བརྗོད་ཁག་པོ་འདུག་འོན་ཀྱང་དེང་སྐབས་རྒྱ་ནག་དེ་བརྟན་པོ་མེད་པའི་གནས་སྟངས་མངོན་གསལ་དོད་པོ་ཆགས་ཡོད། གལ་ཏེ་རྒྱ་ནག་དམར་ཤོག་གཞུང་ལ་ཉེན་ཁ་དང་གནོད་སྐྱོན་གཏོང་མཁན་ཞིག་སླེབས་པ་ཡིན་ན་དེར་རྒྱ་ནག་གཞུང་གིས་ཏན་ཏན་ཡ་ལན་བྱེད་ཀྱི་རེད་ཅེས་བརྗོད་འདུག་གཞན་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་གཏམ་བཤད་ཀྱི་ལས་རིམ་གྱི་མཐའ་མཇུག་ཏུ་ཨོ་གླིང་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱི་འགན་འཛིན་སྐུ་ཞབས David Crowe ལགས་ཀྱིས། དེ་རིང་སྲིད་སྐྱོང་གི་གཏམ་བཤད་དང་ཚོགས་བཅར་བའི་མཉམ་ཞུགས་གནང་སྟངས་ལ་གཟིགས་པ་ཡིན་ན་བོད་མི་དང་ཨོ་སི་ཊོ་ལི་ཡའི་མི་དམངས་གཉིས་ལ་ཐུན་མོང་གི་བཟང་ཕྱོགས་ཧ་ཅང་མང་པོ་ཡོད་པ་མྱོང་ཚོར་བྱུང་ཡོད་པ་གསུངས་ཡོད་པ་རེད། གཞི་རྩའི་ཆ་ནས་ད་སྐབས་ཨོ་སི་ཊོ་ལི་ཡའི་ནང་བོད་མི་ཉིས་སྟོང་ལྔ་བརྒྱ་ཙམ་གནས་སྡོད་བྱེད་ཀྱི་ཡོད་པ་དང་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཉིས་ཉིན Melbourne དུ་ཆགས་པའི་ཨོ་གླིང་དང་རྒྱ་གར་ཉམས་ཞིབ་ལྟེ་གནས་ཁང་དུ་སྲིད་སྐྱོང་མཆོག་གིས་གསུང་བཤད་གནང་གཏན་འཁེལ་འདུག་པ་དང་སྤྱི་ཚེས་ཉི་ཤུ་རྩ་གསུམ་ཉིན Brisbane གྲོང་ཁྱེར་ཁུལ་དུ་འཚོགས་གཏན་འཁེལ་བའི་བོད་ཀྱི་དུས་སྟོན་ལ་སྲིད་སྐྱོང་མཆོག་མཉམ་ཞུགས་གནང་རྒྱུ་ཡིན་འདུག།

ཁེ་ན་ཌའི་གྲོས་ཚོགས་འོག་མའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྤྱི་དང་ལྷག་དོན་དུ་རྒྱ་ནག་གཞུང་གིས་བོད་ནང་གཏན་འཇགས་སློབ་གྲྭའི་ལམ་ལུགས་ལག་ལེན་བསྟར་ནས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་ཐབས་བྱེད་བཞིན་པ་སོགས་ཛ་དྲག་གི་གནས་ཚུལ་འཁོད་པའི། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྙན་ཐོ་དེ་འདི་ཟླའི་ཚེས་བཅུ་དྲུག་ཉིན་འདོན་སྤེལ་གནང་འདུག་ཁེ་ན་ཌའི་གྲོས་ཚོགས་འོག་མའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་གོང་ཞུས་ལོ་འཁོར་སྙན་ཐོ་འདི་བཞིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་གོང་མའི་ཡང་སྲིད་འཁྲུལ་བྲལ་དུ་ངོས་འཛིན་མཛད་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གར་སོང་ཆ་མེད་དུ་གྱུར་ནས

བོད་ཀྱི་ས་གནས་ཁག་ནང་གི་སྒེར་གྱི་སློབ་གྲྭ་ཁག་སྒོ་བརྒྱབ་བཅུག་ནས་བོད་པའི་ལོ་ཆུང་བྱིས་པ་རྣམས་རྒྱ་གཞུང་གིས་ཆེད་འཛུགས་བྱས་པའི་གཏན་འཇགས་སློབ་གྲྭར་བཏང་སྟེ་བོད་པའི་ཕྲུ་གུ་དེ་དག་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བོད་མི་རིགས་ཀྱི་ངོ་བོ་དང་འབྲེལ་ཐག་བཅད་ནས་ཁོང་རྣམས་རྒྱ་རིགས་ཅན་དུ་བསྒྱུར་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་པ་ཐེར་འདོན་གནང་འདུག་ཡང་གོང་ཞུས་ལོ་འཁོར་སྙན་ཐོ་དེ་སྤེལ་བ་བརྒྱུད་ནས་ཁེ་ན་ཌའི་གཞུང་ངོས་ནས་བོད་ནང་གི་ཛ་དྲག་གི་གནས་སྟངས་ཐོག་ངེས་པར་དུ་གནང་དགོས་པའི་དགོས་འདུན་དོན་ཚན་བཅོ་བརྒྱད་བཏོན་གནང་བའི་ནང། བོད་མིས་འཛིན་པའི་གཉིས་ཕན་དབུ་མའི་ལམ་གྱི་སྲིད་བྱུས་ཐོག་ནས་བོད་རྒྱ་གཉིས་དབར་འབྲེལ་མོལ་བསྐྱར་གསོ་ཡོང་རྒྱུར་རྒྱབ་སྐྱོར་གནང་དགོས་པ་དང་བོད་དོན་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་གཞག་གནང་དགོས་པ། ཁེ་ན་ཌའི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྐུ་ཚབ་སོགས་བརྒྱུད་ནས་བོད་ནང་རྒྱལ་སྤྱིའི་བྱིས་པའི་ཐོབ་ཐང་གི་ཁྲིམས་གཞི་ཁག་རྒྱ་གཞུང་གིས་བརྩི་མེད་རྡོག་རོལ་གཏོང་བཞིན་པའི་གནད་དོན་ཁག་ཐེར་འདོན་དགོས་པ་དང་བོད་ནང་གཏན་འཇགས་སློབ་གྲྭའི་ལས་གཞི་ལག་ལེན་བསྟར་མཁན་རྒྱ་མིའི་དཔོན་རིགས་ཚོར་དཔལ་འབྱོར་ཉེས་ཆད་འགེལ་དགོས་པ་སོགས་ཀྱི་དགོས་འདུན་ཡང་བཏོན་གནང་འདུག། ཡང་སྙན་ཐོ་དེའི་ནང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ཀྱི་ལས་གཞི་དང་འབྲེལ་ཡོད་ཚོགས་པ་སྒྲིག་འཛུགས་ཁག་ལ་རྒྱབ་སྐྱོར་གནང་དགོས་པ་དང་བོད་ནང་གི་དངོས་ཡོད་བདེན་པའི་གནས་སྟངས་རྒྱུས་ལོན་ཆེད་རྟོག་ཞིབ་ལས་གཞི་ཁག་ལ་རྒྱབ་སྐྱོར་གནང་དགོས་པ། བོད་མིའི་ཐོབ་ཐང་སྲུང་སྐྱོབ་གནང་མཁན་ཚོར་རྒྱབ་སྐྱོར་གནང་དགོས་པ། དེ་བཞིན་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་ཉིན་གཞུང་འབྲེལ་གྱི་བསྒྲགས་གཏམ་སྤེལ་ནས་པཎ་ཆེན་རིན་པོ་ཆེ་མཆོག་གི་གནས་སྟངས་མངོན་གསལ་སྟོན་དགོས་སྐོར་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པ་སོགས་ཀྱི་དགོས་འདུན་ཡང་བཏོན་གནང་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་སྔ་འགྱུར་རྙིང་མའི་དབུ་འཛིན་དྲུག་པ་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་གི་ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་འཇིགས་བྲལ་པད་མ་བཤད་སྒྲུབ་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ལ་དྭགས་ལ་ཐེངས་དང་པོར་ཞབས་སོར་འཁོད་པར་ལ་དྭགས་གཞུང་མང་གཉིས་ནས་དགའ་བསུའི་ཕེབས་བསུ་གཟབ་རྒྱས་ཞུས་པའི་སྐོར་ས་གནས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། སྔ་འགྱུར་རྙིང་མའི་དབུ་འཛིན་དྲུག་པ་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་གི་ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་འཇིགས་བྲལ་པད་མ་བཤད་སྒྲུབ་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ལ་དྭགས་ས་གནས་སུ་ཐེངས་དང་པོ་ཞབས་སོར་འཁོད་པར་ལ་དྭགས་གཞུང་མང་གཉིས་ནས་རིན་པོ་ཆེ་མཆོག་ལ་དགའ་བསུའི་ཕེབས་བསུ་གཟབ་རྒྱས་ཞུས་སོང། དེ་ཡང་ཕྱི་ཟླ་དྲུག་པའི་ཚེས་བཅུ་དགུ་ཉིན་ཡང་སྲིད་རིན་པོ་ཆེ་མཆོག་ལ་དྭགས་ས་གནས་ཀྱི་སྐུ་གཞོགས་བ་ཀུ་ལ་རིན་པོ་ཆེའི་གནམ་ཐང་དུ་ཞབས་སོར་འཁོད་མ་ཐག་ཕེབས་བསུར་སེར་སྦྲེང་དང་ཡུལ་གྱི་ལུགས་སྲོལ་བཞིན་འཚམས་འདྲི་རྒྱས་པ་ཞུ་བའི་ཆེད་ལ་དྭགས་གླེ་ཇོ་གཙུག་ལག་ཁང་དུ་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ་གཉིས་ནས་མཎྜལ་རྟེན་གསུམ་ཕུལ་སོང། དེའི་རྗེས་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་གྲོང་གཉིས་པར་ཆགས་པའི་ཐུབ་བསྟན་མདོ་སྔགས་བཤད་སྒྲུབ་ཆོས་འཁོར་གླིང་དགོན་དུ་ཞབས་སོར་འཁོད་རྗེས་གསེར་ཁྲི་ཡུལ་དུ་ཆགས་པའི་བྲག་དགོན་ཆོས་འཁོར་པད་མ་གླིང་དུ་གདན་ཞུ་གནང་སོང། ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་ཉིན་ཡང་སྲིད་རིན་པོ་ཆེ་མཆོག་ལ་དྭགས་ས་གནས་སུ་ཐེངས་དང་པོ་ཞབས་སོར་འཁོད་པའི་རྟེན་འབྲེལ་མཚོན་ཆེད་ལ་དྭགས་བྲག་ཐོག་དགོན་ཆོས་འཁོར་པད་མ་གླིང་དུ་མཛད་སྒོ་རྒྱས་པ་སྲུང་བརྩི་ཞུས་གནང་སོང། སྔ་འགྱུར་རྙིང་མའི་དབུ་འཛིན་དྲུག་པ་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་གི་ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་འཇིགས་བྲལ་པད་མ་བཤད་སྒྲུབ་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ནི་རྒྱ་གར་ཧི་མ་ཅལ་མངའ་སྡེའི་སྤྱི་ཏི་ལུང་པའི་ནང་ཚུད་པའི་རང་རིག་ཞེས་པའི་ཡུལ་དེར་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཡབ་བསོད་ནམས་ཆོས་འཕེལ་དང་ཡུམ་སྐལ་བཟང་སྒྲོལ་མ་གཉིས་ཀྱི་སྲས་སུ་སྐུ་འཁྲུངས་ཡོད་པ་དང་ད་ལྟའི་ཆར་དགུང་ལོ་ལྔ་དང་ཕྱེད་ཀ་སོན་གྱི་ཡོད་པ་རེད་འདུག། མཛད་སྒོར་ལ་དྭགས་སླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་སྡེ་དཔོན་གཙོས་ལ་དྭགས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་ལ་དྭགས་ནང་ཚོགས་དང་དགོན་ཚོགས་གཉིས་ཀྱི་དབུས་སྐྱོང་ལ་དྭགས་བསོད་ནམས་གླིང་བོད་མི་གཞིས་སྤྱི་ལས་ཁུངས་ནས་སྐུ་ཚབ་ལ་དྭགས་དགོན་ཆེན་ཁག་འདྲ་མིན་གྱི་དབུ་ཆོས་བཅས་ཕེབས་འདུག་དེ་བཞིན་བྲག་ཐོག་དགོན་ཆགས་སའི་གསེར་ཁྲི་ཡུལ་གྱི་འགོ་པ་གཙོས་སྤྱི་འཐུས་དང་གནད་ཡོད་མི་སྣ་ཚང་མའི་གསུང་བཤད་ནང་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་སྐུ་ཐོག་གོང་མ་སྤྱི་ལ་དྭགས་ས་གནས་དང་ལྷག་པར་དུ་ལ་དྭགས་གསེར་ཁྲི་ཡུལ་ལ་བཀའ་དྲིན་ཆེན་པོ་ག་ཚོད་ཡིན་པའི་ཐོག་གསུང་བཤད་གནང་སོང། རིན་པོ་ཆེ་མཆོག་གསེར་ཁྲི་ཡུལ་ལ་བསྐྱར་དུ་ལོག་ནས་ཕེབས་པར་ལ་དྭགས་གསེར་ཁྲི་ཡུལ་མི་ཕུར་བུ་བཟང་པོ་ལགས་ཀྱིས་ཚོར་བར་འདི་ག་རླུང་འཕྲིན་ཁང་ལ།
སྔོན་མ་དང་སྔོན་མ་ནས་རྩེ་སྤྲུལ་རིན་པོ་ཆེ་སྐུ་གོང་མ་དང་མཉམ་དུ་འབྲེལ་བ་ཤུགས་ཆེན་པོ་ཞེ་དྲག་ཡོད་རེད་ག་ཅི་ལབ་ན། ང་རང་ག་པར་འགྲོ་བ་ཡིན་ནའང་ད་རིན་པོ་ཆེའི་བཀའ་སློབ་ལམ་སྟོན་ཕྱག་མོ་གཟིགས་ཡ་ཡིན་ན་འདྲ་དེ་འདྲ་བྱས་ནས་ཅིག་ཕྱི་ལོགས་ལ་འགྲོ་གི་ཡོད། ད་དེ་ཡིན་དུས་བསམ་པ་ལ་ད་ནི་ད་ཡང་བསྐྱར་སྐུ་ཡང་སྲིད་དེ་ཡང་སྐྱོར། དངོས་སུ་མཇལ་ཡག་རག་པ་འདི་དཔེ་སེམས་ནང་རུ་ལ་དགའ་ཚོར་དཔེ་ཧ་ཅང་གི་དཔེ་མི་སྲིད་དགའ་ཚོར་ཆེན་པོ་བྱུང་སོང་ལབ་ནས་ཞུ་ཡ་ཡིན་ཨ་ནི་གཞན་པ་ཅིག་ད་ཕལ་ཆེ་ང་ཙམ་མ་རེད་ད་ད་ལྟ་ལུང་པ་འདིའི་ནང་རུ་ལ་རིན་པོ་ཆེ་སྐུ་གོང་མ་དང་འབྲེལ་བ་ཡོད་ཀྱོག་མི་རྒན་པ་རིགས་ཅིག་སྤོ་རྨོ་ཨ་ཞང་ཨ་ནེ་དང་མི་རྒན་པ་རིགས་ཅིག་ཁོང་ཚོ་ཡང་དཔེ་ཧང་སངས་ཡག་གི་ད་དགའ་པོ་ཞེ་པོ་བྱུང་ཡོད་རེད་ག་ཅི་ལབ་ན་ཁོང་ཚོ་གི་ག་དུས་ཡིན་ན་ད་ང་ཚོ་ཡང་སྲིད་རིན་པོ་ཆེ་འདི་ག་དུས་མཇལ་ཡག་རག་གི་ཡོད་ན་དྲན་ནས་མི་མང་པོ་ཅིག་སྒུག་བསྡད་ཡོད་རེད་ཨ་ནི་ཁོང་ཚོ་གི་རེ་འདུན་ད་ལྟ་དེ་རིང་དོན་དུ་སྒྲུབ་ཡག་འདྲ་བ་ཅིག་ཆགས་ཡོད་རེད་ལབ་ནས་འདི་བྱེད་ཀྱི་འདུག་ལ། དེ་བཞིན་ཡང་སྲིད་རིན་པོ་ཆེ་མཆོག་སྐུ་བལྟམས་སའི་ཧི་མ་ལའི་ལྗོངས་ཀྱི་ཧི་མ་ཅཱལ་མངའ་སྡེའི་སྤྱི་ཏི་ཡུལ་ཡིན་པ་ལ་དྭགས་དང་སྤྱི་ཏི་གཉིས་ཆོས་དང་རིག་གཞུང་ཐོག་གཅིག་མཚུངས་ཡིན་དུས་རྟེན་འབྲེལ་བཟང་བའི་ཡང་སྲིད་རིན་པོ་ཆེ་མཆོག་གི་ཡུམ་སྐལ་བཟང་སྒྲོལ་མ་ལགས་ནས་ལ་དྭགས་ས་གནས་སུ་ཕེབས་པའི་ཚོར་བར་གསུང་དོན་དུ། ད་ལ་དྭགས་ཀྱི་མི་རྣམས་བཀུར་བསེ། ང་ཚོ་ལ་དྭགས་ལ་སླེབས་མ་ཐག་སྤྱི་ཏི་དང་གཅིག་མཚུངས་མཐོང་དུས་ཡར་རྒྱས་ཀྱི་རྣམ་པ་ལ་ཁྱད་པར་ཡོད་ན་ཡང་རིག་གཞུང་ཐོག་གཅིག་མཚུངས་ཡིན་པ་མཐོང་དུས་ང་རང་ཚེ་འདིར་རིན་པོ་ཆེ་མཆོག་གི་ཡུམ་ཆགས་པར་བདེན་པ་བསོད་ནམས་ཆེན་པོ་ཚོར་གྱི་འདུག། ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་འཇིགས་བྲལ་པད་མ་བཤད་སྒྲུབ་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ཐོག་མར་ས་སྐྱ་གོང་མ་རིན་པོ་ཆེ་མཆོག་གིས་སྔ་འགྱུར་རྙིང་མའི་དབུ་འཛིན་དྲུག་པ་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་གི་ཡང་སྲིད་དུ་ངོས་འཛིན་གནང་ཡོད་པ་དང་གཙུག་ཕུད་དེ་རིན་པོ་ཆེ་མཆོག་གི་མ་དགོན་ཤིམ་ལ་རྡོ་རྗེ་བྲག་དགོན་དུ་གནང་འདུག་ལ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་ནང་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུས་ཡོད་པ་རེད་འདུག།

ལས། ལ་དྭགས་ས་གནས་སུ་རྙིང་མའི་དགོན་པ་རེ་ཟུང་ཡོད་པའི་ནང་ནས་ཞིང་གཤེགས་དམ་པ་སྐྱབས་རྗེ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་མཆོག་གི་ལ་དྭགས་ས་གནས་སུ་མ་དགོན་ཡིན་པ་གཙོ་བོ་བྲག་དགོན་ཆོས་འཁོར་པད་མ་གླིང་ནི་ལ་དྭགས་ས་གནས་སུ་རྙིང་མའི་དགོན་པ་ཆེ་ཤོས་ཤིག་དང་རྙིང་ཤོས་ཤིག་ལ་ངོས་འཛིན་བྱེད་ཀྱི་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏིན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ནི་སྲིད་དབང་སྒེར་གཅོད་པ་ཞིག་ཡིན་སྐོར་ཁ་སང་རེས་གཟའ་མིག་དམར་ཉིན་འགྲེལ་བརྗོད་གནང་བའི་ཁ་སྣོན་དུ་ཉེ་དུས་རྒྱ་ནག་གི་གསང་བའི་ལྒང་ཕུག་ཨ་མི་རི་ཀའི་གནམ་ལ་འཕུར་སྐྱོད་བྱས་པ་ཁོ་པས

རྒྱ་ནག་ནང་ཆེད་ཕེབས་གནང་སྟེ་སྲིད་འཛིན་ཞི་ཅིན་ཕིང་གཙོས་པའི་དཔོན་རིགས་ཁག་མཇལ་འཕྲད་གནང་བའི་ཉིན་གཅིག་གི་རྗེས་སུ་གནང་བ་ཞིག་ཡིན་པ་རེད། རྒྱ་ནག་གི་སོ་ལྟའི་ལྒང་ཕུག་དེ་བཞིན་འདི་ལོའི་སྤྱི་ཟླ་གཉིས་པའི་ནང་ཨ་རིའི་གནམ་ལ་འཕུར་བ་དེ་ཨ་རིས་གཏོར་རྒོལ་བཏང་བ་དང་དེའི་རྗེས་སུ་ཨ་རི་དང་ཐའེ་ཝན་གྱི་དཔོན་རིགས་རྣམས་ཡུལ་གྲུ་ཕན་ཚུན་གཉིས་ནང་འཚམས་གཟིགས་གནང་རེས་གནང་བ་སོགས་ལ་བརྟེན་ནས་ཡུལ་གྲུ་གཉིས་བར་གྱི་འབྲེལ་ལམ་ཇེ་ཞན་ཇེ་སྡུག་ཏུ་ཕྱིན་འདུག། ཡང་ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས Quad ཞེས་ཉི་ཧོང་དང་ཨོས་ཏྲེ་ལི་ཡ་རྒྱ་གར་དང་ཨ་རིའི་འཐབ་ཇུས་ལྡན་པའི་བདེ་སྲུང་གི་ཚོགས་ཁག་དེར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་སེམས་ཁྲལ་ཆེན་པོ་བྱེད་ཀྱི་ཡོད་སྐོར་དང་ཨ་རིའི་སྲིད་འཛིན་མཆོག་གིས Quad མཐུན་ཚོགས་ཀྱིས་རྒྱ་ནག་མཐའ་བསྐོར་རྒྱུ་མིན་ལུགས་རྒྱ་ནག་གི་སྲིད་འཛིན་ལ་གསུང་ལུགས་ཀྱང་ཁ་སང་མུ་མཐུད་ནས་གསུངས་འདུག། རྒྱ་གར་གྱི་སྲིད་བློན Narendra Modi མཆོག་འདི་ག་ཨ་མི་རི་ཀའི་རྒྱལ་ས Washington ནང་སང་ཉིན་ཕྱི་ཚེས་ཉི་ཤུ་གཉིས་ཉིན་ཕེབས་སྐབས་ཨ་རིའི་སྲིད་འཛིན Joe Biden མཆོག་གིས་ཁོང་དང་ལྷན་དུ་རྒྱ་ནག་གི་གནད་དོན་སྐོར་ལ་ཡང་བཀའ་བསྡུར་གནང་འཆར་འདུག་ཡང་ཨ་རིའི་སྲིད་འཛིན Joe Biden མཆོག་གིས་རྒྱ་ནག་གི་སྲིད་འཛིན Xi Jinping ནི་སྲིད་དབང་སྒེར་གཅོད་པ་ཞིག་ཡིན་སྐོར་ཁ་སང་གཟའ་མིག་དམར་ཉིན་འགྲེལ་བརྗོད་གནང་བ་དེར་རྒྱ་ནག་གིས་ད་རིང་གཟའ་ལྷག་པའི་ཉིན་སྐྱོན་བརྗོད་བྱས་ཏེ་ཨ་རིའི་སྲིད་འཛིན་གྱི་བཀའ་མོལ་དེ་བཞིན་ཕྱོགས་གཉིས་བར་འབྲེལ་བ་བཟང་དུ་གཏོང་ཐབས་བྱེད་བཞིན་པའི་དུས་སྐབས་འདིར་རན་འཚམས་མིན་ལུགས་ཀྱི་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་འདུག། ཡང་ཐའེ་ཝན་གཞུང་གིས་རྒྱ་ནག་ནས་རྒྱ་ནག་དང་མཛའ་འབྲེལ་ཡོད་པའི་ཐའེ་ཝན་གྱི་འོས་མི་ཚོར་སྐད་འཕྲིན་དྲ་རྒྱ་དང་ཡང་ན་ཁོང་ཚོའི་རུ་ཁག་ཚོ་རྒྱ་ནག་ནང་སྐོར་སྐྱོད་ལ་འཁྲིད་རྒྱུར་ཁྲིམས་འགལ་སྒོ་ནས་འགྲོ་སོང་བཏང་སྟེ་ཐའེ་ཝན་ནང་ལོ་རྗེས་མའི་སྤྱི་ཟླ་དང་པོའི་ནང་བྱ་རྒྱུའི་འོས་བསྡུའི་ནང་ཐེ་ཇུས་བྱ་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་སྐོར་སྔོན་བརྡ་བཏང་འདུག། དེ་ཡང Reuters ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་སྲིད་འཛིན་ལྕམ་ཚའེ་ཨིན་ཝེན་མཆོག་གིས་སྣེ་ཁྲིད་གནང་བའི་ཐའེ་ཝན་གཞུང་གིས་རྒྱ་ནག་ངོས་ནས་མང་གཙོའི་ལམ་ལུགས་སྒོ་ནས་འཛིན་སྐྱོང་བྱེད་བཞིན་པའི་ཐའེ་ཝན་མི་མང་གི་བསམ་ཚུལ་ཐོག་གནོན་ཤུགས་སྤྲོད་ཐབས་བྱེད་ཀྱི་ཡོད་སྐོར་ཡང་ཡང་སྔོན་བརྡ་བཏང་བ་ལྟར་བྱེད་ཀྱི་ཡོད་པ། ཐའེ་ཝན་གྱི་བདེ་སྲུང་དང་འབྲེལ་བའི་སྙན་ཐོ་ཕྱིར་བསྒྲགས་མ་བྱས་པ་གསུམ་བཏོན་པ་ཁག་ལ Reuters ལས་ཁང་གིས་བསྐྱར་ཞིབ་བྱས་རྗེས་ཤེས་རྟོགས་བྱུང་འདུག་ཡང་ཐའེ་ཝན་གཞུང་གི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ལྷན་ཁང་གི་གཙོ་འཛིན Wellington Koo ཐེ་བའི་གཞུང་གི་དཔོན་རིགས་ཆེ་ཁག་གིས་ཀྱང་རྒྱ་ནག་གིས་ལོ་རྗེས་མའི་སྤྱི་ཟླ་དང་པོའི་ནང་བྱེད་འཆར་ཡོད་པའི་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མིའི་འོས་བསྡུའི་ནང་གནས་ཚུལ་ལོག་བཤད་དང་འཁྱོག་བཤད་སོགས་བྱས་པ་བརྒྱུད་ནས་གནོན་ཤུགས་སྤྲད་དེ་ཐེ་ཇུས་བྱ་རྒྱུའི་ལས་འགུལ་སྤེལ་རྒྱུ་མ་ཟད། ཡང་རྒྱ་ནག་གིས་ཁྲིམས་འགལ་སྒོ་ནས་འགྲོ་སོང་གཏོང་སྲིད་ལུགས་དེ་སྔོན་ཕྱིར་བསྒྲགས་མ་བྱས་པའི་གནས་ཚུལ་ཞིབ་ཕྲ་སྤེལ་ཡོད་ཅིང་གནད་དོན་འདིའི་སྐོར་དངོས་སུ་མཁྱེན་རྟོགས་ཡོད་པ་ཐའེ་ཝན་གྱི་བདེ་སྲུང་སྲུང་སྐྱོབ་དང་འབྲེལ་ཡོད་ཀྱི་དཔོན་རིགས་ཤིག་གིས་རྒྱ་ནག་ནས་ཐའེ་ཝན་གྱི་རྨང་གཞིའི་མི་མང་ཚོར་འབྲེལ་བ་བྱས་ནས་ཐའེ་ཝན་མི་མང་ལ་གནོན་ཤུགས་སྤྲོད་རྒྱུའི་རེ་བ་བྱེད་ཀྱི་ཡོད་པ་མ་ཟད། སྲིད་དོན་ཚོགས་པ་བྱེ་བྲག་པ་གཅིག་ལ་འབྲེལ་བ་མེད་པ་དང་རང་ལ་ཁེ་ཕན་སྤྲོད་མཁན་གྱི་སྲིད་དོན་ཚོགས་པར་འོས་ཤོག་འཕེན་མཁན་ཚོར་ནུས་ཤུགས་སྤྲོད་རྒྱུའི་རེ་བ་བྱེད་ཀྱི་ཡོད་སྐོར་ཡང་གསུངས་འདུག་ཐའེ་ཝན་གཞུང་གིས་ལྟ་ཞིབ་ནན་པོ་བྱེད་བཞིན་པའི་ཐོ་གཞུང་ནང་རྒྱ་ནག་གིས་ཐའེ་ཝན་ཐོག་བདག་དབང་ཡོད་ཚུལ་ལ་རྒྱབ་སྐྱོར་བྱེད་མཁན་ཐའེ་ཝན་གྱི་སྲིད་དོན་ཚོགས་པ་ཆུང་ཚགས་ཁག་དང། ས་གནས་ལས་ཁང་ཁག་གི་འཐུས་མི་ཁག་དེ་བཞིན་རྒྱ་ནག་དང་ཆོས་ཕྱོགས་ཀྱི་བྱེད་སྒོ་བརྗེ་ལེན་བྱེད་མཁན་ལྷ་ཁང་སོགས་ཚུད་ཡོད་སྐོར་ཡང་རོའི་ཀྲར་ས་ལས་ཁང་གིས་གསང་བའི་ཡིག་ཆ་ཞིག་བསྐྱར་ཞིབ་བྱས་རྗེས་ཤེས་རྟོགས་བྱུང་འདུག་ལ། ཡང་རྒྱ་ནག་གིས་ཐའེ་ཝན་གྱི་འོས་བསྡུའི་ལས་འགུལ་དང་འབྲེལ་བ་ཡོད་པའི་ཐའེ་ཝན་གྱི་མི་མང་བརྒྱ་ཕྲག་མང་པོ་ཡོད་པ་དེ་དག་འོས་བསྡུའི་གོང་ལ་རྒྱ་ནག་ནང་འགྲོ་སོང་གཏོང་མི་དགོས་པར་སྐོར་སྐྱོད་དུ་ཁྲིད་སྲིད་སྐོར་ཡང་ཐའེ་ཝན་གྱིས་རྒྱལ་ནང་གི་སྙན་ཐོ་ཞིག་ནང་བཀོད་ཡོད་པ་སོགས་ཀྱི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ལོ་ཆུང་བྱིས་པ་ཚོའི་ཁྱིམ་ཚང་དང་སྤྱི་ཚོགས་ཀྱི་དཔལ་འབྱོར་གནས་སྟངས་ཀྱིས་ཕྲུ་གུའི་ཤེས་ཡོན་གྱི་གྲུབ་འབྲས་ཐོག་ཁྱད་པར་བཟོ་གི་ཡོད་པའི་སྐོར་འདིའི་ཐོག་ལོ་མང་ཞིབ་འཇུག་གནང་བའི་གྲུབ་དོན་ནས་ཤེས་རྟོགས་བྱུང་ཡོད་པའི་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཆུང་དུས་ཕྲུ་གུའི་འཚར་ལོངས་དང་ཤེས་ཡོན་ལ་སྨན་པའི་ལེ་ཚན་ཞིག་གསན་མཁན་རྣམ་པ་ཚོར་སྙན་སྒྲོན་ཞུ་གི་ཡིན། ཕྲུ་གུ་སྐྱེས་པ་ནས་ལོ་ལྔ་ལ་མ་སླེབས་ཀྱི་བར་གྱི་དུས་ཚོད་དེ་བཞིན་ཕྲུ་གུའི་ཕུགས་རྒྱང་རིང་པོའི་སྤྱི་ཚོགས་དང་ཤེས་པ། སེམས་ཚོར་དང་ལུས་ཀྱི་འཚར་ལོངས་བཅས་ལ་ཁྱད་པར་ཆེན་པོ་བཟོ་རྒྱུ་ཡིན་པར་ཕྲུ་གུའི་ཤེས་ཡོན་གྱི་ཐོག་ཞིབ་འཇུག་གནང་མཁན་ཆེད་ལས་པ་ཚོས་ངོས་འཛིན་གནང་གི་ཡོད་པ་རེད། ཆུང་དུས་ནས་གོང་ཞུས་བཞི་དེ་ཚོའི་ནང་འཚར་ལོངས་ཡག་པོ་བྱུང་བ་ཡིན་ན་སྔོན་འགྲོ་དང་དེའི་རྗེས་ཀྱི་སློབ་གྲྭ་འགྲིམས་པའི་དུས་ཡུན་གྱི་ནང་ཕྲུ་གུའི་ཤེས་ཡོན་སྦྱང་བརྩོན་གྱི་ཉམས་མྱོང་ཡག་པོ་ཡོང་རྒྱུ་ཡིན་པ་ལྟར་ཕྲུ་གུར་ཆུང་དུས་སྐབས་སུ་འཚར་ལོངས་ཡག་པོ་དང་ཤེས་ཡོན་གྱི་གོ་སྐབས་བཟང་པོ་ཐོབ་མ་ཐོབ་དེ་ནི་ཆུང་བའི་དུས་སྐབས་ཀྱི་འཚོ་བའི་དཀའ་ངལ་དང་ཁྱིམ་ཚང་གི་སྤྱི་ཚོགས་དཔལ་འབྱོར་གྱི་གནས་སྟངས། ད་ག་ནང་བཞིན་ཕ་མ་དང་ལྟ་རྟོག་བྱེད་མཁན་མ་མའི་མཉམ་ཕྲུ་གུའི་འབྲེལ་བ། ཡང་ལོ་ཆུང་བྱིས་པའི་ཤེས་ཡོན་སློབ་ཁྲིད་ཀྱི་ལས་རིམ་གྱི་ནང་ཆ་ཤས་བླངས་ཐུབ་དང་མི་ཐུབ་སོགས་ཁོར་ཡུག་དང་སྤྱི་ཚོགས་ཀྱི་གནས་སྟངས། མང་པོ་བཅས་ཀྱིས་ཁྱད་པར་ཆེན་པོ་བཟོ་གི་ཡོད་རེད། ཆུང་དུས་སྐབས་སུ་མི་ཚེའི་དཀའ་སྡུག་དང་འགོག་རྐྱེན་ངན་པ་ཁག་གིས་ཕྲུ་གུའི་ནང་སེམས་དང་ཕྱིའི་ལུས་པོའི་འཚར་ལོངས་ཐོག་དུས་ཡུན་རིང་པོའི་ཤུགས་རྐྱེན་ཐེབས་རྒྱུ་ཡིན་པ་རེད། དཔེར་ན་ཕྲུ་གུར་ཆུང་དུས་ནས་སེམས་ངལ་བྱུང་བ་ཡིན་ན།

ཨ་མི་རི་ཀའི་འཕྲོད་བསྟེན་དང་མིའི་བདེ་དོན་སྲི་ཞུ་ལས་ཁང་གིས་ཕྲུ་གུའི་འཚར་ལོངས་ཀྱི་ཐོག་ཞིབ་འཇུག་གནང་བའི་གྲུབ་ཐོར་གཞིགས་ན་སྡོད་ཁང་གཙང་མ་མེད་པའི་ཞ་ཉེའི་དུག་གིས་ཨ་རིའི་ནང་གྲངས་ཉུང་མི་རིགས་དང་ཡོང་འབབ་དམའ་བའི་ཁྱིམ་ཚང་གི་ཕྲུ་གུའི་འཚར་ལོངས་ཀྱི་ཐོག་ཤུགས་རྐྱེན་ངན་པ་ཡོད་པ་དང། དེས་རྐྱེན་པས་ཕྲུ་གུ་དེ་ཚོའི་རིགས་སློབ་གྲྭར་བསྐྱོད་པའི་སྐབས་སུ་སློབ་སྦྱོང་ཤེས་ཡག་ཁག་པོ་ཡོད་པ་མཁྱེན་རྟོགས་བྱུང་འདུག་ལོ་ཆུང་བྱིས་པ་ཚོའི་ཁྱིམ་ཚང་དང་སྤྱི་ཚོགས་ཀྱི་དཔལ་འབྱོར་གནས་སྟངས་ཀྱིས། ཕྲུ་གུའི་ཤེས་ཡོན་གྱི་གྲུབ་འབྲས་ཐོག་ཁྱད་པར་བཟོ་གི་ཡོད་པ་རེད། དཔེར་ན། དབུལ་ཕོངས་ཉམ་ཐག་གི་གནས་སྟངས་འོག་འཚར་ལོངས་བྱེད་བཞིན་པའི་ཕྲུ་གུའི་རིགས་ཀྱི་ཤེས་ཡོན་སྦྱང་བརྩོན་གྱི་གྲུབ་འབྲས། སྐྱོ་བོ་ཡོད་པ་ར་སྤྲོད་བྱུང་ཡོད་ཅིང། ཞིབ་འཇུག་བྱས་པའི། བརྒྱུད་ཆ་རྐྱེན་ཞན་པོའི་ཁྱིམ་ཚང་དང་སྤྱི་ཚོགས་ཀྱི་ནང་འཚར་ལོངས་བྱེད་བཞིན་པའི་ཕྲུ་གུ་དེ་ཚོ་ཕྱིས་སུ་ལོ་རེའི་སློབ་གྲྭའི་ཡིག་རྒྱུགས་མ་འཕྲོད་པར་འཛིན་གྲྭ་འཕར་མ་ཐུབ་པར། གང་ཙམ་ཞིག་ནས་གཞི་རིམ་སློབ་གྲྭ་མཐར་མ་བསྐྱོད་པར་སློབ་གྲྭ་བཞག་དགོས་ཐུག་གི་ཡོད་པའི་གནས་སྟངས་ཡང་ཡོང་གི་ཡོད་པ་མཁྱེན་རྟོགས་བྱུང་འདུག་དེ་ལྡོག་ཕྱོགས་སྤྱི་ཚོགས་དང་དཔལ་འབྱོར་གྱི་གནས་སྟངས་བཟང་བ་དང་ཆ་རྐྱེན་འཛོམས་པ། ཕ་མ་དང་སྤྱི་ཚོགས་ཀྱི་རྒྱབ་རྟེན་བཟང་པོ་ཡོད་མཁན་ཕྲུ་གུ་ཚོ་ཆུང་དུས་རང་ནས་སློབ་སྦྱོང་སྦྱང་ཡག་ལ་སྤྲོ་བ་དང་ཤེས་བྱ་གོང་འཕེལ་འགྲོ་བདེ་བ་ཡོད་རེད། ལོ་ཆུང་བྱིས་པ་ཚོར་དམིགས་པའི་ཤེས་ཡོན་གོང་འཕེལ་གྱི་ལས་འཆར་དེ་ཚོ་ནི་འཚར་ལོངས་བྱེད་བཞིན་པའི་ཕྲུ་གུའི་ལུས་སེམས་གཉིས་ཀྱི་འཚར་ལོངས་ལ་ཤིན་ཏུ་ནས་གནད་འགག་ཆེན་པོ་ཆགས་ཀྱི་ཡོད་དུས། ཤེས་ཡོན་གྱི་གནས་ཚད་མཐོ་པོ་ཡོད་པའི་ཨ་མི་རི་ཀ་ལྟ་བུའི་རྒྱལ་ཁབ་ཀྱི་ནང། ལོ་ཆུང་བྱིས་པའི་འཚར་ལོངས་ལ་དམིགས་པའི་ཤེས་ཡོན་གྱི་ལས་འཆར་འོག། ཤེས་ཡོན་གྱི་ཆུ་ཚད་མཐོ་པོ་ཡོད་པའི་དགེ་རྒན་གྲ་སྒྲིག་གནང་ཡ་དང། འཛིན་གྲྭའི་ནང་ཕྲུ་གུ་ཉུང་ཤས་ལས་མེད་པའི་དགེ་རྒན་དང་སློབ་ཕྲུག་གི་གྲངས་ཚད་སྙོམས་པོ་ཞིག་ཐོག་ཚོད་འཛིན་གནང་བ་ཡིན་ན། འཛིན་གྲྭའི་ནང་དགེ་རྒན་གྱིས་སློབ་ཕྲུག་ཐོག་སྟངས་འཛིན་དང་གཟིགས་རྟོག་ནན་པོ་གནང་ཐུབ་ཀྱི་ཡིན་པ་རེད། ཆུང་དུས་ཀྱི་སློབ་གསོའི་ལས་འཆར་ཚགས་ཚུད་དང་སྤུས་དག་ཡོད་ཚེ་ཕྱིས་སུ་མི་རྒན་པ་ཆགས་དུས་ཕྲུ་གུ་དེ་ཚོ་གླ་ཕོགས་མཐོ་པོའི་ལས་ཀ་ཐོག་འགྲོ་ཐུབ་རྒྱུ་དང་སློབ་སྦྱོང་ཚད་མཐོ་པོ་བར་དོན་གཉེར་བྱེད་ཐུབ་པའི་གོ་སྐབས་མཐོང་ཐུབ་རྒྱུར་ཡང་ཕན་ཐོགས་ཆེན་པོ་ཡོད་པ་རེད། ལོ་ཆུང་བྱིས་པ་སྐྱེད་སྲིང་དང་ཤེས་ཡོན་ལས་འཆར་དབུལ་ཕྱུག་བར་གྱི་ཤེས་ཡོན་གྱི་བར་ཁྱད་དེ་ཡང་ཆུང་དུ་གཏོང་ཐུབ་ཀྱི་ཡིན་པ་དཔེར་ན། ཨ་རིའི་ནང་གཞུང་གིས་འགྲོ་གྲོན་བཏང་གནང་བའི་སྔོན་འགྲོའི་སློབ་གསོའི་ལས་འཆར་གྱིས་དཔལ་འབྱོར་གྱི་ཡོང་འབབ་དམའ་བའི་ཕ་མ་ཚོའི་ཕྲུ་གུར་བདག་སྐྱོང་དང། ཕ་མས་འགྲོ་སོང་གཏོང་མི་དགོས་པའི་ཐོག་ཕྲུ་གུར་སློབ་སྦྱོང་རིན་མེད་གནང་ཐུབ་པའི་དགེ་མཚན་ཡང་ཡོད་པ་རེད། གོང་ཞུས། སྔོན་འགྲོའི་སློབ་གྲྭའི་ལས་འཆར་གྱི་འོག་ཆ་རྐྱེན་ཞན་པའི་ཕ་མ་དབུལ་ཕོངས་ཚོའི་ཕྲུ་གུའི་འཕྲོད་བསྟེན་གནས་བབ་ཡར་རྒྱས་དང། ཕྲུ་གུ་དེ་ཚོའི་སློབ་སྦྱོང་སྦྱང་རྒྱུའི་ནུས་སྟོབས་གོང་འཕེལ། ཕན་ཚུན་འབྲེལ་བ་བཟང་པོ་བྱེད་ཐུབ་པའི་གཤིས་ཀ་བཟང་དུ་གཏོང་རྒྱུ་ལ་སོགས་པའི་སློབ་གྲྭར་འགྲོ་མ་ཐུབ་པའི་ཉེན་ཚབས་ཆེ་བའི་ཕྲུ་གུ་ཚོར་ཤེས་ཡོན་སྦྱང་བརྩོན་གྱི་སྤྲོ་བ་འཕེལ་བ་བཟོ་ཐུབ་ཀྱི་ཡོད་པ་མ་ཟད། ཉིན་གང་བདག་པོ་སྐྱོན་སའི་སྔོན་འགྲོའི་སློབ་གྲྭའི་ནང་དེབ་སྐྱེལ་ཐུབ་པའི་ཕྲུ་གུ་དེ་ཚོ་རིམ་པས་སློབ་གྲྭ་ཆུང་བའི་ནང་བར་ཆད་མེད་པར་བསྐྱོད་ཐུབ་རྒྱུ་ཡིན་པའི་ཐོག་ཤེས་ཡོན་གྱི་སྦྱངས་འབྲས་ཀྱང་གང་ལེགས་ཡོང་གི་ཡོད་པ་རེད། ཨ་མི་རི་ཀའི་ནང་རིན་མེད་སྔོན་འགྲོ་སློབ་གྲྭར་ཕྲུ་གུ་ཡོང་ཐུབ་པའི་ཆ་རྐྱེན་བཟོས་གནང་བའི་ནང་སློབ་ཕྲུག་དང་དགེ་རྒན་གྱི་གྲངས་ཚད་ལ་ཁྱད་པར་ཆེན་པོ་མེད་པ་དང། ཕྲུ་གུའི་གཞི་རྩའི་ནུས་སྟོབས་གོང་འཕེལ་གཏོང་ཐབས། དགེ་རྒན་འོས་སྦྱོང་དང་སློབ་གྲྭ་དང་ཕ་མའི་དབར་འབྲེལ་མཐུད་བཟང་པོ་ཡོང་རྒྱུར་ཕྲུ་གུའི་ཕ་མ་དང་དགེ་རྒན་གྱི་འབྲེལ་མཐུད་ཚོགས་ཆུང་གསར་འཛུགས་གནང་བ། ཡང་སློབ་གྲྭའི་ནང་ཡོད་པའི་དུས་རིང་རིན་མེད་ཕྲུ་གུ་ཚོར་ཞལ་ལག་གནང་ཡག་ད་ག་ནང་བཞིན་སློབ་གྲྭ་ནས་ནང་བར་འགྲུལ་འཁོར་སྐྱེལ་འདྲེན་གྱི་ཆ་རྐྱེན་དང། ཡང་ཕྲུ་གུའི་འཕྲོད་བསྟེན་གྱི་ཐོག་གཟིགས་རྟོག་དང་སྨན་བཅོས། སྤྱི་ཚོགས་ནས་རྒྱབ་སྐྱོར་གྱི་ལས་འཆར་སོགས་འཆར་འགོད་གནང་བཞིན་ཡོད་པ་དེ་ཚོས་ཕན་ཐོགས་དང་ཁྱད་པར་ཆེན་པོ་བཟོ་གི་ཡོད་པ་རེད། འཛིན་རིམ་ལྔ་པ་བར་གྱི་སློབ་གྲྭ་ཆུང་བ་ཁག་གི་ནང་སྤུས་ཚད་མཐོ་བའི་ཤེས་ཡོན་མཁོ་སྤྲོད་ཀྱི་ལས་འཆར་ལག་བསྟར་དགོས་རྒྱུ་དེ་ཧ་ཅང་དགོས་ངེས་ཅན་ཞིག་ཡིན་པ་དང་དེ་ལྟར་དུས་ཡུན་རིང་པོ་སློབ་ཕྲུག་ཚོ་ཆུང་དུས་ནས་རྒྱུན་བསྲིངས་སློབ་གསོའི་ཆ་རྐྱེན་བཟང་པོ་སྤྲད་ཐུབ་པ་ཡིན་ན་ཕྲུ་གུ་དེས་མི་རྒན་ཆགས་པའི་སྐབས་སུ་ལུས་པོ་བདེ་ཐང་དང་བསམ་བློ་གཏོང་སྟངས་དེ་ཚོ་ཚུལ་མཐུན་དང་ཚད་ལྡན་ཆགས་རྒྱུའི་ཁྱད་པར་ཆེན་པོ་བཟོ་ཐུབ་ཀྱི་ཡོད་པ་རེད། དཔེར་ན་ཨ་མི་རི་ཀའི་ནང། The Carolina Abecedarian Project། ཞེས་པ་ཕྲུ་གུའི་ཤེས་ཡོན་གྱི་ཐོག་ཞིབ་འཇུག་ལས་འཆར་གྱིས་འཕྲོད་བསྟེན་གྱི་ཤེས་བྱ་དང་ཟས་བཅུད་བསྟེན་སྟངས་སོགས་བསླབ་སའི་སྔོན་འགྲོའི་སློབ་གྲྭ་ཁག་གི་ཕྲུ་གུ་ཚོའི་ལུས་ཀྱི་འཕྲོད་བསྟེན་ཤེས་བྱ་བཟང་བ་ཡོད་པ་དང་དེས་རྐྱེན་པས་ཞིབ་འཇུག་དེའི་ནང་མཉམ་ཞུགས་བྱེད་མཁན་ཕྲུ་གུ་རྣམས་ལོ་ཉི་ཤུ་རྩ་གཅིག་ལ་སླེབས་དུས་ཆ་རྐྱེན་མེད་པའི་སློབ་ཕྲུག་གཞན་ཚོ་དང་བསྡུར་སྐབས་གཟུགས་པོར་བདག་གཅེས་དང་འཕྲོད་བསྟེན་གྱི་ཤེས་བྱ་མང་བ་ཤེས་ཀྱི་ཡོད་པ་མཁྱེན་རྟོགས་བྱུང་འདུག་དཔེར་ན་ཞིབ་འཇུག་དེའི་ནང་ཡོད་པའི་ཕྲུ་གུ་དེ་ཚོ་ཆང་རག་དང། སྨྱོ་རྫས་ཉལ་ཐག་ཐ་མག་སོགས་འཕྲོད་བསྟེན་ལ་ཉེན་ཚབས་ཆེ་བའི་དུག་རྫས་ཀྱི་རིགས་བེད་སྤྱོད་མི་བྱེད་མཁན་གྱི་འགན་ཁུར་ལེན་ཐུབ་པའི་མི་བཟང་པོ་ཞིག་ཆགས་རྒྱུར་ཕན་ཐོགས་བྱུང་ཡོད་པ་ར་སྤྲོད་བྱུང་འདུག་ལ། ཕྲུ་གུ་དེ་ཚོ་ལོ་སུམ་ཅུ་ལ་སླེབས་དུས་སྙིང་གི་ནད་གཞི་མ་ཕོག་པ་དང་ཁྲག་ཤེད་དང་གཅིན་སྙི་ན་ཚ་ན་མཁན་ཡང་ཉུང་བ་ཡོད་པ་མཁྱེན་རྟོགས་བྱུང་ཡོད་པར་བརྟེན། ཕྲུ་གུར་ཆུང་དུས་ནས་བྱམས་སྐྱོང་དང་ལྟ་རྟོག་དེ་བཞིན་འཕྲོད་བསྟེན་གྱི་ཤེས་བྱ་དང་ཆ་རྐྱེན་བཟང་པོའི་འོག་འཚར་ལོངས་བྱས་པ་ཡིན་ན། མི་རྒན་པ་ཆགས་པའི་སྐབས་གཟུགས་གཞིར་གནོད་པའི་སྤྱོད་ཚུལ་ངན་པ་མ་བསྟན་པ། དངོས་ཡོད་ར་སྤྲོད་ཐུབ་པ་བྱུང་འདུག། ཐེངས་འདིའི་ཤེས་ཡོན་སློབ་གསོའི་ལས་རིམ་དེ་བརྒྱུད་ཕྲུ་གུར་ཆུང་དུས་ནས་ལུས་ངག་ཡིད་གསུམ་གྱི་བསླབ་བྱ་བཟང་པོའི་འོག་འཚར་ལོངས་བྱ་རྒྱུའི་གོ་སྐབས་ཡོད་པ་དང། དེ་ལྟར་ཡོང་ཐབས་སུ་འབྲེལ་ཡོད་གཞུང་དང་སྤྱི་ཚོགས་སློབ་གྲྭ་དང་ཁྱིམ་བདག་ཚོར་འགན་འདྲ་མཉམ་ཡོད་པ། ཤེས་ཡོན་གྱི་ཐོག་ཞིབ་འཇུག་གནང་མཁན་ཚོས་ལོ་མང་ཞིབ་འཇུག་གནང་བའི་བརྒྱུད་རིམ་ནས་གྲུབ་དོན་ཐག་གཅོད་གནང་བ་དེ་སྙན་སྒྲོན་ཞུས་པ་ཡིན། ལས་རིམ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན། རྣམ་པ་ཚོས་ཤེས་ཡོན་སློབ་གསོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི།
བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི། ཟླ་བ་དང་པོའི་ཚེས་ཉི་ཤུ་ནས་ཉེར་གཉིས་བར། མང་མེས་ཨེ་ལྡིའི་འཇིགས་སྡུམ་དང་འབྲེལ་བའི་ཚོགས་ཆེན་རྒྱས་འཛོམས་བྱུང་བའི་ཐོག་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་མའི་ལམ་གྱི་སྲིད་ཇུས་དང་འབྲེལ་བའི་བཀའ་སློབ་ཞིབ་རྒྱས་བསྩལ་འདུག་པའི་ཚན་པ་གསུམ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། བོད་མི་བཙན་བྱོལ་བ་རྣམས་ས་དང་གནམ་ལས་ངོ་ཤེས་མཁན་མེད་པའི་མི་ཡུལ་ལ་གྱར་ནས་ཐོག་མའི་ལོ་ངོ་བཅོ་ལྔའི་དུས་ཡུན་དེ་ནི། ཕྱོགས་གཅིག་ནས། དམངས་གཙོའི་ངོ་བོ་ལྡན་པའི་བཙན་བྱོལ་གཞུང་ཁྱབ་ཁོངས་མ་ལག་དང་བཅས་པ་གསར་འཛུགས་གནང་གི་ཡོད་པ་དང། བོད་མི་རྣམས་ལ། རྒྱ་གར་གྱི་མངའ་སྡེ་ཁག་མང་པོའི་ཁོངས་སུ་གཞིས་ཆགས་འཛུགས་སྐྲུན་བྱེད་པ་དང་དགོན་སྡེ་བཞེངས་སྐྲུན་བྱེད་པ། བོད་ཕྲུག་བྱིས་པ་རྣམས་ལ། བོད་རང་གི་གནས་བབ་དང་མཐུན་པའི་སློབ་གྲྭ་གསར་འཛུགས་བྱེད་པ་སོགས་ཀྱིས་དུས་འདས་དང་འདའ་བཞིན་ཡོད་པ་དང། ཕྱོགས་གཞན་ཞིག་ནས། རྒྱ་ནག་གི་གནས་བབ་ལ་རྒྱང་ལྟ་གནང་གི་ཡོད་པ་དང། འཛམ་གླིང་རྒྱལ་སྤྱིའི་འཁོར་ཕྱོགས་ལ། རྒྱུས་ལོན་དང། ཉམས་མྱོང་རིམ་གསོག་ལ་བརྟེན་ནས། ལོ་རབས་བདུན་ཅུ་པའི་དཀྱིལ་ཙམ་ལ་སླེབས་པའི་སྐབས་སུ། བཙན་བྱོལ་བོད་གཞུང་གི་ཆེས་མཐོའི་དབུ་ཁྲིད་ཁག་ཅིག་དང། ཉེ་འཁོར་ལྟོས་བཅས་སུ་ཡོད་པའི་བླ་སྤྲུལ་ལས་སྣེ་ཁག་ཅིག་ཀྱང་ལྷན་འཛོམས་གནང་བའི་སྐབས་སུ། དུས་ཚོད་ཀྱི་སྔ་ཕྱི་ཙམ་མ་གཏོགས་རྒྱ་ནག་གཞུང་དང་མཉམ་དུ་ཞི་བའི་གྲོས་མོལ་ཡོང་ཐབས་བྱ་རྒྱུ་ལས་ཐབས་གཞན་མེད་པ་དང། དེ་ཡང། འགལ་ཟླ་ཡོད་པའི་ཕྱོགས་གཉིས་ཀྱི་བར་བགྲོ་གླེང་དང་གྲོས་མོལ་བརྒྱུད་དེ་གནད་དོན་ཐག་གཅོད་བྱ་དགོས་ན། ཕྱོགས་གཉིས་ཆར

སྐད་ཡིག་དང་བཅས་པ་འཛིན་སྐྱོང་སྤེལ་གསུམ་བྱེད་པའི་རང་དབང་དང་ཐོབ་ཐང་ཆ་ཚང་དགོས་པ་དེ་ཕུགས་ཀྱི་དམིགས་ཡུལ་དུ་བཅངས་ནས་གྲོས་འགོ་འདོན་གྱི་ཡོད། ད་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ཡིན་གྱི་ཡོད། དེ་འདྲའི་ཁ་ཐུག་ལ་ཡང་རྒྱ་མི་རིག་གནས་གསར་བརྗེའང་དེ་ལས་ཀ

ང་ཚོ་སྐད་ཆ་བྱུང། ད་སྔ་ཕྱི་མ་གཏོགས་རྒྱ་མི་མཉམ་དུ་ང་ཚོ་སྐད་ཆ་བཤད་ཡ་གི་དུས་ཚོད་ཅིག་ཏན་ཏན་ཤར་གྱི་རེད། སྐད་ཆ་བཤད་ནས་ད་ང་ཚོ་དཀའ་ངལ་སེལ་ཐབས་བྱེད་རྒྱུ་རེད་མ་གཏོགས་དེ་ལས་ལོག་པ་ཅིག་ང་ཚོ་ཐབས་ཤེས་བྱེད་ཡ་ཡོད་མ་རེད་ལ། བྱས་ནས་རན་དང་མ་རན་ཟེར་ཡ་དེ་ད་བསམ་བཏང་དགོས་ཡ་ཞིག་རེད། སྐད་ཆ་བཤད་ཡ་ཡིན་ཕྱིན་ཆད་ལ་ཡ། གཉིས་མོས་ཀྱིས་ད་ཐབས་ཤེས་ཤིག་བཙལ་རྒྱུ་རེད་མ་གཏོགས་ང་རང་ཚོ་སོ་སོ་རང་གིས

ང་ཚོ་རང་བཙན་གཙང་མ་ཟེར་ཡ་དེ་ལོ་རྒྱུས་ཀྱི་ཐོག་ལ་ང་ཚོ་ཐོབ་ཐང་ཡོད་བསྡད་པ་རེད། ད་ལྟའི་ཅིག་དང་ཅིག་རྒྱ་ཆེ་མི་མང་གི་མང་མོས་བརྩིས་པ་ཡིན་ནའི་ད་རང་བཙན་ཏན་ཏན་དང་འདོད་པ་བྱེད་ཀྱི་ཡོད་རེད། རེད་དེ་ཡིན་ནའི་ད་དེ་རྒྱ་མིའི་ཐོག་ནས་ཉན་མདོག་རྩ་བ་ནས་མེད་པ་རེད། ད་དེ་འདྲ་ཡིན་པ་ཡིན་དུས་རྩ་ནས་རྒྱ་མིའི་ཕྱོགས་ནས་ད་ག་རེ་གཙིགས་ཆེན་པོ་བརྩི་གི་ཡོད་རེད་ལབ་པ་ཡིན་ན་བོད་ཁ་བྲལ་ལབ།

ཨེ་ནི། སྐབས་དེ་བ་ནས་སྐབས་དེ་བ་ནས་རང་མ་རེད་ད་དེའི་གཞུག་གུ་དོ་ནས་ཨེ་ནི་ངས་ཅི་ལྟར་མ་ད་ཅིག་སྐད་བཤད་དུས་ད་ནས་ད་ང་ཚོའི་བདེ་སྐྱིད་ཀྱི་དོན་དག་ཡིན་ཟེར་ང་ཚོ་འཐབ་རྩོད་བྱས་ཏེ་བདེ་སྐྱིད་ཀྱི་དོན་དག་ཡིན་ཟེར་ངས་དེ་བཤད་བསྡད་ཀྱི་ཡོད། ལྷ་རིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་རིགས་མི་དམངས་ལ་ཐོབ་ཐང་ཡོད་པའི་རང་བཙན་སླར་གསོ་བྱ་རྒྱུར་རྒྱལ་སྤྱིའི་ཐོག་རྒྱབ་སྐྱོར་རག་ཁག་པོ་ཡོང་གི་ཡོད་པ་དང། རྒྱ་ནག་གི་ཕྱོགས་ནས་འགོག་རྐྱེན་ངོ་མ་ཐུ་ཤོས་དེ་ཡོད་པ་ཡིན་དུས། རྒྱ་ནག་གཞུང་གིས་བོད་རྒྱ་ནག་དང་ཁ་འབྲལ་དུ་འགྲོ་མི་རུང་བར་མཐའ་གཅིག་ཏུ་བརྩོན་ལེན་བྱེད་ཀྱི་ཡོད་པའི་དངོས་ཡོད་ཀྱི་དཀའ་ཁག་གཞི་རྩར་བཟུང་སྟེ། ཕྱོགས་གཉིས་ཆ་ལ་ཕན་པའི་ཐབས་ལམ་གསར་པ་ཞིག་ཐབས་འཚོལ་བྱ་རྒྱུ་དེ་ནི། གོང་ས་མཆོག་གི་དགོངས་གཞི་ལ་འཁོར་བའི་དབང་གིས་ཁོང་གིས། བོད་དོན་ལས་འགུལ་དང་འབྲེལ་བའི་ཐ་སྙད་གལ་ཆེན་ཞིག་གསར་བཟོ་གནང་བ་དེ་ནི། བོད་མིའི་རྩ་དོན་འཐབ་རྩོད་ཀྱི་འགངས་ཐུག་ས་དེ། ཡུལ་མི་རྣམས་ལ་བདེ་སྐྱིད་བསྐྲུན་ཐུབ་བྱ་རྒྱུ་དེ་ཡིན་པའི་འབོད་སྒྲ་གསར་བ་བཀོལ་སྤྱོད་གནང་འགོ་ཚུགས་པ་དེ་ཡིན། གནས་སྟངས་དེ་འདྲ་ཞིག་གི་འོག་ནས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོའི་ལོ་མཇུག་དང། དོན་དགུ་ལོའི་ལོ་འགོ་དེར་པེ་ཅིན་གཞུང་གིས་ཧོང་ཀོང་གི་མི་སྣ་འགའ་རེ་བརྒྱུད་ནས ྋསྐུའི་གཅེན་པོ་རྒྱ་ལོ་དོན་གྲུབ་མཆོག་ལ་འབྲེལ་ལམ་བྱས་པ་བཞིན ྋསྐུའི་གཅེན་པོ་མཆོག་གིས་གནས་ཚུལ་གསར་བ་དེ་མགྱོགས་མྱུར་ངང ྋགོང་ས ྋརྒྱལ་བའི་དབང་པོ་མཆོག་ལ་སྙན་སེང་ཞུས་པ་དང། ཁོང་གིས་འཕྲལ་དུ་རྒྱ་ལོ་དོན་གྲུབ་ལགས་པེ་ཅིན་དུ་མངགས་གཏོང་གནང་སྟེ། གྲོས་མོལ་བྱུང་དོན་བཞིན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོའི་ལོ་མཇུག་ཏུ་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་ཚབ་རིམ་པ་དང་པོ་དེ་པེ་ཅིན་དུ་མངགས་གཏོང་གནང་བ་བཞིན་རྒྱ་ནག་གཞུང་གི་སྲིད་འཛིན་གཞོན་པ་གཙོས་པའི་ཆེས་མཐོའི་དཔོན་རིགས་མང་དག་དང་མཉམ་འཛོམས་ཀྱི་སྒོ་ནས་མི་དམངས་ཚོགས་ཁང་ཆེན་མོའི་ནང་ལོགས་ཀྱི་ཚོགས་ཁང་ཞིག་ཏུ་ཏཱ་ལའི་བླ་མའི་སྐུ་ཚབ་ལ་སྣེ་ལེན་གཟབ་རྒྱས་ཞུས་པ་སོགས་ད་ལྟ་བསྐྱར་དུ་བསམ་བློ་བཏང་པ་ཡིན་ན། བློ་ཡུལ་ལས་འདས་པ་ལྟ་བུའི་སེམས་ཚོར་སྐྱེད་པར་བྱེད་པ་ཞིག་ཡིན། གང་ལྟར་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་རྒྱལ་བ་རིན་པོ་ཆེ་མཆོག་གིས་ཨ་རིའི་རྒྱལ་ས་ཝ་ཤིང་ཀྲོན་དུ་བོད་རྒྱ་ཞི་མོལ་ཡོང་ཐབས་ཀྱི་སྔོན་འགྲོ་ལྟ་བུར། ཞི་བའི་གྲོས་འཆར་དོན་ཚན་ལྔ་འདོན་གནང་མཛད་པ་སྟེ། ཞི་བའི་གྲོས་འཆར་དོན་ཚན་ལྔའི་ནང་དོན་ཕལ་ཆེར་ཞིག་ནི། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་འབྲེལ་ལམ་ཐོག་མར་བྱུང་སྐབས་ནས་ལོ་ངོ་བརྒྱད་ཀྱི་རིང་ལ། བོད་རྒྱ་ཕྱོགས་གཉིས་ཀྱིས་མངོན་གསལ་མེད་པའི་ཐོག་གྲོས་མོལ་གནང་གི་ཡོད་པ་བཅས་ཀྱི་རྒྱུ་མཚན་དང་ཆ་རྐྱེན་གྱི་འོག། བོད་དུ་གཉེན་འཕྲད་ལ་འགྲོ་མཁན་མང་པོ་བྱུང་བར་མ་ཟད། བཙན་བྱོལ་བོད་མིའི་སྤྱི་ཚོགས་སུ་གཉེན་ཉེ་རྩད་འཚོལ་ཡོང་བ་སོགས་ཀྱི་དུས་སྐབས་ཧ་ཅང་དམིགས་བསལ་བ་ཞིག་ཏུ་མདུན་སྐྱོད་བྱས་ཡོད་ན་ཡང། རྒྱ་ནག་གཞུང་ཕྱོགས་ཀྱི་ཕྱི་ལོགས་ལ་ཡོངས་ཁྱབ་ཀྱི་འགྲེལ་བཤད་ཅིག་རྒྱག་གི་ཡོད་པ་དེ་ནི། ཏཱ་ལའི་བླ་མ་སོགས་བོད་ཕྱི་ལོགས་སུ་ཡོད་པའི་བོད་མི་རྣམས་ཀྱི་དཀའ་ངལ་སེལ་བའི་ཕྱིར་དུ་བསམ་གཞིགས་ལག་བསྟར་བྱ་ཕྱིར་ལས་བོད་ནང་གི་བོད་མི་རྣམས་ལ་ཆབ་སྲིད་དང་དཔལ་འབྱོར། ཆོས་ལུགས་དང་རིག་གནས་སོགས་ཕྱོགས་གང་ལ་ཡང་དཀའ་ངལ་གཏན་ནས་མེད་པའི་ངོས་འཛིན་བྱེད་ཀྱི་ཡོད་པ་དེ་ཕྱོགས་གཉིས་ཀྱི་བར་ལ་ལྟ་སྟངས་གཅིག་མཚུངས་མེད་པའི་འགལ་ཟླ་ཆེ་ཤོས་ཤིག་ཆགས་ཀྱི་ཡོད།

ཡང་རྒྱ་མི་ལས་བྱེད་པ་དེ་འདྲའི་སྒེར་གྱི་ཐོག་ནས་ཐུག་དུས་བརྩེགས་ནས་བོད་དཀའ་ངལ་ཡོད་རེད་དཀའ་ངལ་དེ་ང་ཚོ་སེལ་དགོས་ཡ་གཅིག་རེད་དཀའ་ངལ་སེལ་ཐབས་ཀྱི་སྐད་ཆ་བཤད་ནས་སེལ་ཐབས་བྱེད་པ་ཞིག་རེད་ཟེར་ནས་དུས་དུས་ཕལ་ཆེར་ཡང་མི་སྒུག་གི་བཤད་ཡོང་གི་ཡོད། དེ་མིན་ཨ་མདོ་སྒོར་ཧྲུལ་ས་ཞིག་སོང་ཆོག་རེད་ཁོས་དེ་འདྲ་བཤད་ཡོང་གི་ཡོད་ཁོ་ནི་མི་ཁ་ཤས་ཅིག་འདྲ་བཤད་ཡོང་གི་རེད།
ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་དེ་འཇམ་དཔལ་ཕུན་ཚོགས་ལགས་ཀྱིས་སྙན་སྒྲོན་གནང་གི་རེད།

རྩོམ་དེབ་ཀྱི་ལེ་ཚན་གོང་མའི་ཞུས་མཚམས་གསུམ་པ། ཀིརྟི་བླ་བྲང་ཞེས་པའི་ལེ་ཚན་དེ་ནས་བརྒྱུད་བསྒྲགས་ཞུ་གི་ཡིན། གསུམ་པ། སྐྱིད་ལྡིང་བླ་བྲང། སྟག་ཚང་ལྷ་མོའི་ཀིརྟི་མ་དགོན་ལ་ཆོས་སྲིད་གཉིས་ཐད་ཀྱི་དབང་ནུས་ལྡན་པའི་འཛིན་སྐྱོང་གི་མ་ལག་གཉིས་ཡོད། གཅིག་ནི་ཀིརྟི་བླ་བྲང་གི་འཛིན་སྐྱོང་མ་ལག་དང་ཅིག་ཤོས་ནི་མ་དགོན་སྟག་ཚང་ལྷ་མོ་ཀིརྟི་དགོན་པའི་འཛིན་སྐྱོང་གི་མ་ལག་ཡིན། མ་ལག་འདི་གཉིས་ནི་ཆབ་སྲིད་དང་ཆོས་ལུགས། ཕྱོགས་ཀྱི་དབང་ཆ་སྣ་འདྲེས་ལྟ་བུ་ཡིན། ཀིརྟི་སྐུ་ཕྲེང་ན་རིམ་གྱིས་ཀིརྟི་དགོན་པ་དང་ཀིརྟི་བླ་བྲང་གི་ཆེས་མཐོའི་དབང་ཆ་བདག་གིར་བཞེས་པའི་ཐོག་ནས་བསྟན་པ་དང་འགྲོ་བའི་དོན་མཛད་ཀྱི་ཡོད། འདི་ནི་ཆོས་ལུགས་ཐོག་གི་སྐུ་དབང་ཡིན་པ་ཙམ་དུ་མ་ཟད་དེ་མཚུངས་སུ་ས་གནས་འཛིན་སྐྱོང་གི་ཆེས་མཐོའི་ཆབ་སྲིད་ཀྱི་དབང་ཆ་ཡང་ཡོད། དེར་བརྟེན་ཀིརྟི་རིན་པོ་ཆེའི་སྐུ་ཕྲེང་རིམ་བྱོན་ནི་རྒྱལ་ཕྲན་ཞིག་གི་རྒྱལ་པོ་ཇི་བཞིན་དགོན་པ་དང་ས་གནས་གཉིས་ཀའི་འཛིན་སྐྱོང་གི་ཆེས་མཐོའི་སྐུ་དབང་ལྡན་པ་ཞིག་ཡིན། ཀིརྟི་རིན་པོ་ཆེའི་འོག་ཏུ་ཆབ་སྲིད་ཀྱི་གོ་གནས་མཐོ་ཤོས་འཛིན་མཁན་ནི་ཀིརྟིའི་དབོན་པོ་ཡིན་ལ། འདས་པའི་ལོ་ངོ་སུམ་བརྒྱར་ཉེ་བའི་རིང་མི་མང་པོ་ཞིག་གིས་ཀིརྟིའི་དབོན་པོའི་གོ་གནས་བཟུང་མྱོང་ཡོད། ཀིརྟིའི་མ་དགོན་དང་ཀིརྟི་བླ་བྲང་གཉིས་ཀྱི་བྱེད་ནུས་དང་ངོ་བོ་ཐ་དད་ཡིན། ཀིརྟིའི་མ་དགོན་ནི་ཆོས་ལུགས་ཀྱི་སྡེ་ཞིག་ཡིན་པས། ཆབ་སྲིད་ཀྱི་ལས་དོན་ཐོག་ལ་ཐེ་གཏོགས་མེད་པ་དང་འགན་འཁུར་ཡང་མེད། སྟག་ཚང་ལྷ་མོ་ཀིརྟིའི་མ་དགོན་གྱི་འོག་ཏུ་ཆེ་ཆུང་མི་འདྲ་བའི་དགོན་ལག་མང་པོ་ཡོད་པ་དང་དགོན་ལག་འདི་དག་ལ་སྟངས་འཛིན་དང་དབང་བསྒྱུར་བྱེད་པའི་ནུས་པ་ཆ་ཚང་ཡོད། ཀིརྟི་བླ་བྲང་ནི། ཆོས་སྲིད་གཉིས་ཀར་དབང་ལུང་བསྒྱུར་མཁན་གྱི་རྒྱལ་པོའི་ཕོ་བྲང་ལྟ་བུ་ཞིག་དང་ཀིརྟི་སྐུ་ཕྲེང་རིམ་བྱོན་གྱི་ཆོས་ལུགས་དང་ཆབ་སྲིད་འཛིན་རྒྱུ་གཉིས་ཀའི་ལྟེ་བ་དེ་ཡིན། ཀིརྟི་བླ་བྲང་གིས་སྐབས་དེར་ཁྲིམས་འགོ་རང་བཙན་གྱི་རྣམ་པ་མངོན་པར་བྱས་ཡོད། དེའི་མངོན་རྟགས་གསལ་ཤོས་ཤིག་ནི་ཀིརྟི་བླ་བྲང་གི་ཁོངས་གཏོགས་ཀྱི་ཤོག་ཁག་དང་དགོན་པ་ཁག་གིས་ཕྱིའི་སྲིད་དབང་སུ་གང་ལ་ཁྲལ་སྤྲོད་མི་དགོས། འདི་དག་སོ་སོས་རང་རང་གི་ས་ཁོངས་ལ་རང་ཉིད་ཀྱིས་འཛིན་སྐྱོང་དང་སོ་སོར་བདག་པའི་ཡུལ་དམག་དང་ཁྲིམས་ཁང་ཡང་ཟུར་དུ་ཡོད། སྤྱིར་ན་དགོན་ཁག་དང་བླ་བྲང་འོག་གི་མི་དམངས་ལ་ཁྱད་པར་ཡོད། དགོན་པའི་ཁོངས་གཏོགས་རྣམས་ལ་ལྷ་སྡེ་ཟེར་བཞིན། དཔོན་ཁག་དང་རྒྱལ་པོའི་ཁོངས་གཏོགས་རྣམས་ལ་མི་སེར་རམ་མི་སྡེ་ཞེས་ཟེར་བ་ཡིན། བླ་མ་ཞིག་གི་ལྷ་སྡེ་བྱེད་པ་ནི་ཆོས་ལུགས་དད་མོས་ཀྱི་ཐོག་ནས་དྭང་བླངས་ཀྱིས་ལྷ་སྡེའི་ཁོངས་སུ་འཛུལ་བ་མ་གཏོགས། དམག་ཤུགས་ལ་བརྟེན་ནས་བཙན་ཤེད་ཀྱིས་དབང་དུ་བསྡུས་པ་ཞིག་མིན། ཡིན་ན་ཡང་བླ་ཆེན་ཚོས་རིམ་བཞིན་ཆོས་དང་ཆབ་སྲིད་གཉིས་ཀའི་དབང་ཆ་བཟུང་བ་དང་བསྟུན། དེའི་ཁོངས་གཏོགས་རྣམས་ཆོས་ཕྱོགས་ཀྱི་ལྷ་སྡེ་ཁོ་ན་མ་ཡིན་པར་ཆབ་སྲིད་ཀྱི་ཐོག་ནས་བླ་མའི་བླ་བྲང་གི་མི་སེར་ལྟ་བུར་གྱུར་གྱི་ཡོད། ལྷ་སྡེ་ཞེས་པ་དེ་ལ་ཡང་ལྷ་སྡེ་ནང་མ་དང་ལྷ་སྡེ་ཕྱི་མ་གཉིས་ཡོད་པ་ལས་ལྷ་སྡེ་ནང་མ་ནི་དགོན་པ་དང་འབྲེལ་ལམ་དམ་ཟབ་ཡོད་པའི་ཤོག་ཁའམ་ཁྱིམ་ཚང་རྣམས་ཡིན་ཞིང། ཁོ་ཚོ་ཕལ་ཆེ་བ་དགོན་པའི་ཉེ་འཁྲིས་སུ་གཞིས་ཆགས་ནས་ཡོད་པ་དང། ནམ་རྒྱུན་དགོན་པར་ཁྲལ་འཇལ་དགོས་ཀྱི་མེད་ན་ཡང་བླ་བྲང་གི་ནང་ལས་ཀྱི་རིགས་ལ་ངལ་རྩོལ་བྱེད་དགོས་པའི་འགན་ཁུར་ཡོད། ཀིརྟི་ཚང་ཕྱོགས་ཕེབས་གནང་སྐབས། རྟ་ཁལ་མང་པོ་མཉམ་འཁྲིད་གནང་རྒྱུ་སྨོས་མེད་ཡིན་པས། ལྷ་སྡེ་ནང་མར་གཏོགས་པ་རྣམས་རེས་མོས་ཀྱིས་རྟ་ཁལ་དེད་འཁྲིད་དང་དོས་ཁལ་ཡར་འགེལ་མར་འབེབས་བྱེད་དགོས། དེ་བཞིན་དུ་ཕྱོགས་ཕེབས་སྐབས་བཞུགས་སྒར་གྱི་ལས་ཀའི་འགན་ཡང་ལྷ་སྡེ་ནང་མ་རྣམས་ཀྱིས་ལེན་དགོས་ཀྱི་ཡོད། དེ་སྔ་ཀིརྟི་བླ་བྲང་དུ་ཐབ་ཆེན་ཞིག་ཡོད་པའི་ལས་གནས་ཤིག་ཡོད་པ་དེས་མགྲོན་པོ་རྣམས་ལ་སྣེ་ལེན་དང་བོད་ལུགས་ཀྱི་བཟའ་བཏུང་རྩམ་པ་དང་མར་ཕྱུར་བ། ཇ་སོགས་མཁོ་འདོན་བྱེད་པ་དང། ཟ་མ་གཡོས་སྦྱོར་དང་མགྲོན་པོར་བཟའ་བཏུང་འགོ་ཁྲིད་སོགས་ཀྱི་ལས་ཀའི་འགན་ཡོད་ལ། ལྷ་སྡེ་ཕྱི་མ་རྣམས་ཀྱིས་ཀིརྟི་བླ་བྲང་གི་ནང་ལས་རིགས་བྱེད་མི་དགོས་ཀྱང་ལྷ་སྡེ་ཡིན་པའི་ཆ་ནས་འགན་འཁུར་ཕྲན་ཙམ་སྒྲུབ་དགོས་ཀྱི་ཡོད། ལོ་སར་དང་འཚམས་ཞུ་འབུལ་བར་ཡོང་དགོས་པ་མ་ཟད་ཀིརྟི་ཚང་ཕེབས་བཞུད་གནང་སྐབས་ལྷ་སྡེ་ཕྱི་མ་རྣམས་ཀྱིས་ཕེབས་བསུ་དང་ཕེབས་སྐྱེལ་ངེས་པར་ཞུ་དགོས། དོན་གནད་གལ་ཆེན་ནམ་བྱུང་སྐབས་ཀིརྟི་བླ་བྲང་ལ་ངེས་པར་དུ་ཞུས་ཏེ་ཐག་གཅོད་ཀྱི་ཐབས་ལམ་འཚོལ་དགོས། ཡིན་ན་ཡང་འདི་དག་ཡོངས་རྫོགས་ཆོས་ཕྱོགས་ཀྱི་དད་མོས་ཁོ་ནས་ཡིན་པ་མ་གཏོགས་རྒྱལ་པོས་གཏན་འབེབས་བྱས་པ་ལྟ་བུའི་ཁྲིམས་ལུགས་ལ་བརྩི་སྲུང་བྱེད་པའི་ལུགས་སྲོལ་དེ་འདྲ་ཡང་མིན། སྟག་ཚང་ལྷ་མོའི་ཉེ་འདབས་སུ་ཏུར་ཁིའི་མི་རིགས་ཆོས་ལུགས་ཁ་ཆེ་ཡིན་པའི་གཞིས་ཆགས་ཤིག་ཀྱང་ཡོད། ཁོ་ཚོ་གནའ་སྔ་མོ་རྒྱ་ནག་ནས་ས་འདིར་ཡོང་སྟེ་ཚོང་ལས་བྱེད་ཞོར་དུ་གཞིས་ཆགས་པ་ཞིག་ཡིན་པ་དང། སོ་སོའི་ཁྱིམ་ཚང་ངོ་མ་རྒྱ་ནག་ཏུ་ཡོད། རྒྱུ་མཚན་ཅི་ཡིན་མི་ཤེས་ཀྱང་ང་ཚོའི་ཕ་ཡུལ་དུ་ཁོ་ཚོའི་མིང་ལ་རྒྱ་སྒོ་ཁ་བ་ཞེས་ཟེར། དགོན་འདབས་སུ་གནས་སྡོད་བྱས་པའི་རིང་ལ་ཀིརྟི་བླ་བྲང་གི་ཁྲིམས་སྒྲིག་ཇི་བཞིན་བརྩི་སྲུང་ཞུ་གི་ཡོད་པས་ཁྲིམས་འགལ་བྱེད་མཁན་ཕལ་ཆེར་མེད་པ་ལྟ་བུ་ཡིན། རྔ་པ་ཀིརྟི་དགོན་པའི་ཉེ་འཁྲིས་སུ་ཡང་རྒྱ་རིགས་ཁ་ཆེ་སྐོར་ཞིག་ཡོད་པ་དེ་ཚོས་ཀྱང་ས་གནས་དེའི་སྒྲིག་ལམ་བརྩི་སྲུང་བྱེད་དགོས་ཀྱི་ཡོད། རྒྱ་རིགས་ཁ་ཆེ་རྣམས་དགོན་པའི་གཞུང་འབྲེལ་ཕེབས་བཞུད་མཛད་སྒོའི་སྐབས་ཕེབས་བསུ་དང་ཕེབས་སྐྱེལ་ལ་ངེས་པར་དུ་ཡོང་དགོས་པ་དང། རྒྱ་ཁ་ཆེ་བ་རྣམས་ཀྱིས་ཕེབས་བསུའི་བྱ་ཐབས་བྱེད་སྐབས་བཞུགས་ཁྲིའི་སྒང་ལ་རྐུབ་སྟེགས་བཙུགས་ཏེ་གཞན་དང་མ་འདྲ་བ་ལྟ་བུ་ཞིག་སྒྲིག་གི་ཡོད། དེ་བཞིན་ལོ་རེའི་ཁ་ཆེའི་སྨྱུང་གནས་སམ་རམ་སམ་ཟེར་བའི་དུས་ཆེན་གྱི་སྐབས་ཁྱིམ་ཚང་རེ་རེ་བཞིན་ཀིརྟི་རིན་པོ་ཆེར་ཟས་སྐལ་འབུལ་བར་ཡོང་གི་ཡོད། ལམ་སྲོལ་འདི་ནི་ཀིརྟི་བླ་བྲང་གིས་བཟོས་པ་ཞིག་མིན་པར་ཁོ་ཚོ་རང་མོས་ཀྱིས་ལམ་སྲོལ་བཏོད་པ་ཞིག་ཡིན། ཀིརྟི་རིན་པོ་ཆེ་ཆོས་སྲིད་གཉིས་ཀྱི་དབང་ཆ་མཐོ་ཤོས་ཡིན་ན་ཡང། ཡང་སྲིད་ན་ཚོད་མ་སྨིན་པའི་སྐབས་སུ་ཆོས་ཕྱོགས་ནས་ཁོང་གི་འོག་ཏུ་དབང་ཆ་ཆེ་ཤོས་རྒྱལ་ཚབ་ཀྱིས་བཞེས་དགོས། མཚམས་རེར་ཡོངས་འཛིན་གྱི་འགན་བཞེས་པ་ཡང་ཡོད། རྒྱལ་ཚབ་ཀྱི་འོག་ཏུ་ཚོགས་ཆེན་ཁྲི་པ་དང་གྲྭ་ཚང་ཁག་གི་མཁན་པོ། དེའི་འོག་ཏུ་དགོན་པའི་འཛིན་སྐྱོང་གི་ལས་སྣེ་སྟེ། དབུ་མཛད་དང་དགེ་བསྐོས་སོགས་རིམ་པར་ཡོད། ཆབ་སྲིད་ཀྱི་ཐོག་ནས་ཀིརྟི་རིན་པོ་ཆེའི་འོག་ཏུ་དབང་ཆ་ཆེ་ཤོས་ནི་ཀིརྟིའི་དབོན་པོ་ཡིན། ཀིརྟིའི་དབོན་པོའི་ལས་འགན་ནི་སྲིད་བློན་དང་ཆ་འདྲ་ཞིང། ཆབ་སྲིད་དང་ཁྲིམས་གཏོགས་ཀྱི་ལས་དོན་ཡོངས་རྫོགས་ཐག་གཅོད་ཀྱི་འགན་ཁུར་ཀིརྟིའི་དབོན་པོས་ལེན་པ་ཡིན། དེའི་འོག་ཏུ་ཡོད་པའི་ཀིརྟིའི་གཉེར་པ་ནི་ནང་སྲིད་བློན་ཆེན་བཞིན་རྒྱུན་གཏན་གྱི་ཞིབ་ཕྲའི་ལས་དོན་ཏེ། ལྷ་སྡེ་མི་སྡེར་འཛིན་སྐྱོང་དང་ཁྲལ་སྡུད།

སྒར་ཐོག་ཏུ་བཅར་མཁན་གྱི་ཕྱི་ནང་གི་མགྲོན་པོ་ཡོངས་རྫོགས་ལ་སྣེ་ལེན་ཞུ་དགོས་པའི་འགན་ཡོད། ད་དུང་གཉེར་གཡོག་དང་སྐུ་ཚབ་སོགས་ཀྱི་གོ་གནས་ཀྱི་རིམ་པ་དང་བླ་བྲང་ཁྱབ་ཁོངས་ཤོག་ཁའམ་ཚོ་བ་ཚོར་མངགས་གཏོང་བྱ་དགོས་པའི་འགོ་པ་སོགས་ཡོད་ཅིང། བྱ་སྤུ་ནོན་གྱི་སྒྲིག་འཛུགས་ཁག་དམ་པོ་ཡོད་པའི་སྐྱ་སེར་དཔོན་རིགས་འདི་དག་གིས་ཀིརྟི་བླ་བྲང་དང་ས་གནས་ཀྱི་ཆོས་སྲིད་ལས་དོན་ཡོངས་རྫོགས་ཀྱི་འཛིན་སྐྱོང་བྱེད་ཀྱི་ཡོད། ཀིརྟི་རིན་པོ་ཆེའི་གོ་གནས་འདི་དགོན་པའི་ལས་སྣེ་གཞན་དག་དང་བསྡུར་ན་མཐོ་ཤོས་དེ་ཡིན། ཀིརྟི་རིན་པོ་ཆེ་ཆོས་ཕྱོགས་ཀྱི་བླ་མ་ཞིག་ཡིན་པ་མ་ཟད་ད་དུང་རྒྱལ་ཕྲན་ཞིག་གི་རྒྱལ་པོ་ལྟ་བུའི་གོ་གནས་ཡོད། ཁོང་གིས་ཆོས་བརྒྱུད་རིས་མེད་ཀྱི་དགོན་ཁག་བཞི་བཅུ་ལྷག་དང་དེ་དག་གི་འབྲེལ་ཡོད་སེར་སྐྱ་ཡོངས་རྫོགས་ལ་ཆོས་སྲིད་གཉིས་ཆ་ནས་ཁ་འཛིན་བདག་སྐྱོང་གནང་གི་ཡོད་པས་ཁོང་ལ་དབང་ཚད་ཆེན་པོ་ཞིག་ཡོད། ཀིརྟི་བླ་བྲང་ནི་འདི་ལྟར་ཁྲིམས་སྒོ་རང་བཙན་གྱི་འཛིན་སྐྱོང་གི་སྒྲིག་འཛུགས་ཤིག་གི་ངོར་གནས་ཡོད། ཀིརྟི་བླ་བྲང་གིས་སོ་སོའི་ནུས་སྟོབས་ཁོ་ནར་བརྟེན་ནས་ཐག་གཅོད་དཀའ་བའི་གནད་དོན་རིགས་བྱུང་བའི་སྐབས་ཆབ་སྲིད་དང་དམག་དོན་མནའ་འབྲེལ་སྟོབས་ཤུགས་ལ་བརྟེན་ནས་ཆབ་སྲིད་ཀྱི་གནད་དོན་ཁག་ཐག་གཅོད་བྱེད་དགོས་པའི་སྐབས་ཀྱང་ཡོང་གི་ཡོད། ང་ཚོར་ཡང་སོ་སོའི་དྲག་པོའི་སྟོབས་ཤུགས་ཡོད། ང་ཚོའི་དྲག་པོའི་སྟོབས་ཤུགས་ནི་ཡུལ་དམག་གི་ངོ་བོ་ཁོ་ན་ཡིན། ཡུལ་དམག་རྣམས་ནམ་རྒྱུན་རང་ཁྱིམ་དུ་བསྡད་དེ་སོ་སོའི་འཚོ་བའི་ལས་ཀ་བྱེད་པ་དང་དམག་གི་དགོས་མཁོ་ནམ་བྱུང་སྐབས་བསྡུ་སྐུལ་ལམ་སེང་བྱེད་ཐུབ་པ་ཞིག་ཡོད། གོ་མཚོན་རྫས་མདེལ་དང་དམག་མཁོའི་ཡོ་བྱད་རྣམས་ཁྱིམ་ཚང་སོ་སོ་ནས་གྲ་སྒྲིག་བྱེད་དགོས་ལ། ཁྱིམ་ཚང་གི་ཁུར་བབས་གཞིར་བཟུང་གིས་ཡུལ་དམག་བསྡུ་སྟངས་ནི་ས་ཆ་དང་སྒོ་ཕྱུགས་ཅི་ཡོད་ཀྱི་གྲངས་འབོར་གཞིར་བཟུང་ཁྱིམ་ཚང་རབ་འབྲིང་མཐའ་གསུམ་དུ་དབྱེ་ཞིང་དེའི་ཐད་ཤོག་ཁ་སོ་སོའི་འགོ་པ་དང་སྤྱི་མི་རྒན་པོ་རྣམས་ཀྱིས་ལོ་ཤས་མཚམས་ཞིབ་བཤེར་ཐེངས་རེ་བྱེད་དགོས། ཁྱིམ་ཚང་སོ་སོས་སྔོན་ཚུད་ནས་གྲ་སྒྲིག་བྱས་ཏེ་དམག་བརྡ་ནམ་བཏང་ལ་འགྲོ་ཆོག་གི་གྲ་སྒྲིག་ཨང་གསར་བྱས་ནས་རྒྱུན་དུ་སྡོད་དགོས། དེ་ལ་དམག་ཁྲལ་ཞེས་ཟེར། མདོ་སྨད་ཁུལ་འདི་གནའ་སྔ་མོ་ནས་ད་ལྟའི་བར་བོད་རྒྱ་གཡུལ་འཁྲུག་བྱ་ཡུལ་ཡིན་པ་དང་ལོ་རྒྱུས་སྟེང་གཡུལ་འཐབ་ཐེངས་མང་བྱུང་མྱོང་བའི་ལུང་པ་ཞིག་ཡིན་པར་བརྟེན། རྔ་པ་ཁུལ་དུ་ད་ལྟའི་ཆར་ཡང་དེ་དང་འབྲེལ་བའི་ས་མིང་སྟེ་རྒྱ་འབུམ་ཐང་དང། རྒྱ་དུར་ཐང། རྒྱ་ཁྲག་ཐང་ཞེས་འབོད་པའི་ས་ཆ་མང་པོ་ཡོད། ཞིང་འབྲོག་ས་ཁུལ་དུ་ད་དུང་ཡང་རུ་པ་ཞེས་པའི་ཐ་སྙད་འབོད་སྲོལ་ཡོད་པ་དེ་ཡང་དེ་སྔའི་བོད་ཀྱི་དམག་རུ་ཞེས་པའི་ཐ་སྙད་རྒྱུན་འབྱམས་སུ་ཕྱིན་པ་ཞིག་ཡིན། དམག་འཁྲུག་གི་འབྱུང་རྐྱེན་གཙོ་བོ་ནི། ཤོག་ཁ་དང་ཤོག་ཁའི་དབར། མི་བསད་ཀྱི་དོན་རྐྱེན་དང། ཞིང་ས་དང་རྩྭ་ས། ཆུའི་རྩོད་རྙོག་སོགས་ཡིན་ཞིང་སྐབས་རེར་རྐུན་མ་དང་ཇག་པ། འདེད་རེས་སོགས་མང་ཚོགས་ཀྱི་འཚོ་བར་ཐད་ཀར་འབྲེལ་བ་ཡོད་པའི་རིགས་ལ་ཤོག་ཁའི་འགོ་དཔོན་གྱི་བཀོད་པ་བཏང་བ་ཙམ་གྱིས་ཡུལ་དམག་རྣམས་འཕྲལ་མར་འཛོམས་ཐུབ་པ་ཞིག་ཡོད། ཞིབ་ཆའི་དམག་འཐབ་འཆར་གཞི་དང་ཡུལ་དམག་སྤོ་གཏོང་སོགས་དམག་དོན་གྱི་འགོ་བྱེད་རྣམ་པས་ཤེས་པ་ལས་གཞན་ལ་གསང་བ་དམ་པོ་བྱེད། དམག་འཁྲུག་ཆེན་པོ་བྱུང་ཚེ་ལོ་བཅོ་བརྒྱད་ཡན་དང་ལོ་དྲུག་ཅུ་མན་གྱི་སྐྱེས་པ་ཐམས་ཅད་དམག་སར་འགྲོ་དགོས་པ་ནི་བོད་ཀྱི་སྲོལ་རྒྱུན་དུ་བཅོ་བརྒྱད་དྲུག་ཅུའི་དམག་སྐུལ་ཞེས་པའི་འགྲོ་ལུགས་ཤིག་ཡོད། དམག་རུ་སོ་སོའི་དམག་དཔོན་གྱིས་དམག་ཁྲིམས་དམ་སྲུང་བྱེད་ཅིང། དཔའ་བོར་གཟེངས་བསྟོད་དང་སྡར་མ་དང་གཡོ་བྱུས་བྱེད་མཁན་ལ་ཉེས་ཆད་གཅོད་པའམ་དུས་ཚིགས་སུ་ངོ་ཚ་ཁ་སྐྱེངས་བཟོ་སྲོལ་ཡོད། སྲིད་གཞུང་ཚང་མར་དཔལ་འབྱོར་གྱི་རྨང་གཞི་དགོས་གལ་ཆེ་བ་ལྟར་ཀིརྟི་བླ་བྲང་ལ་དཔལ་འབྱོར་དགོས་མཁོ་ཡོད་པ་སྨོས་མེད་ཡིན། འོན་ཀྱང་ཆོས་ཕྱོགས་ཀྱི་སྒྲིག་འཛུགས་ཤིག་ཡིན་པའི་ཆ་ནས་སྲིད་གཞུང་གཞན་པ་དང་བསྡུར་ན་ཀིརྟི་བླ་བྲང་གི་གཤམ་འོག་མང་ཚོགས་ལ་ཁྲལ་སྡུད་ཀྱི་ཐད་ཧ་ཅང་གུ་ཡངས་པོ་ཡིན། སྲིད་གཞུང་ངམ་རྒྱལ་ཕྲན་གཞན་དག་གི་དཔལ་འབྱོར་གྱི་ཡོང་འབབ་གཙོ་བོ་ནི་ཁྲལ་འབབ་ཡིན་མོད་ཀིརྟི་བླ་བྲང་ལ་ཁྲལ་འབབ་དེའི་རིགས་མེད། ཀིརྟི་བླ་བྲང་གི་ཡོང་འབབ་གཙོ་བོ་ནི་བླ་བྲང་རང་གི་ས་ཞིང་དང་སུ་རུག་གི་ཡོང་འབབ་ཡིན་ཞིང། ཀིརྟི་བླ་བྲང་གི་སུ་རུག་ལ་རྟ་ཆིག་སྟོང་ལྷག་ཡོད་པ་དང། དེ་བཞིན་ཕྱུགས་ཟོག་ཀྱང་ཤིན་ཏུ་མང་པོ་ཡོད། ཞིང་ས་ཆུང་ངུ་ལས་མེད་པས་འབྲུ་རིགས་ཀྱི་ཡོང་འབབ་ཉུང་ཞིག་ཡིན། ཀིརྟི་བླ་བྲང་ལ། ཞིང་གཡོག་མེད་པས་ཞིང་ས་ཕལ་ཆེ་བ་གྲོང་མི་ཚོས་འདེབས་རོགས་བྱེད་པའམ་ལས་མི་གླ་འགུགས་ཀྱིས་སྟོན་ཐོག་འདེབས་ལས་བྱེད་དུ་འཇུག་གི་ཡོད། བླ་བྲང་གི་དངུལ་སྒོར་གྱི་ཡོང་ཁུངས་གཙོ་བོ་ནི་མང་ཚོགས་ཀྱིས་དད་འབུལ་ཞུས་པའི་དངུལ་ཏེ། ཤི་བོར་གཤིན་ཆོས་དང་ནད་པར་རིམ་གྲོ་སོགས་ཀྱི་དོན་དུ་ཕུལ་བའི་དངུལ་གྱི་ཡོང་འབབ་ཁོ་ན་ཡིན་པ་ལས་མང་ཚོགས་ཀྱི་ས་ནས་ཁྲལ་བསྡུ་བྱེད་པའི་ཡོང་འབབ་སྒོར་གཅིག་ཀྱང་མེད། བླ་བྲང་གིས་མང་ཚོགས་ལ་བསྐུར་བའི་ལས་འགན་གཙོ་བོ་ནི་དམག་འཁྲུག་སྐབས་ཀྱི་དམག་ཁྲལ་དང་དགུན་ཁར་རྩྭ་སྒྲིག་རྒྱུ་སོགས་ཀྱི་ལས་དོན་ཙམ་ཡིན། སྟག་ཚང་ལྷ་མོ་ཀིརྟི་དགོན་པ་ཐོག་མར་ཕྱག་བཏབ་པ་ནས་བཟུང་ངའི་མི་རབས་འདི་བར་དུ་ཀིརྟི་བླ་བྲང་ལ་མེ་སྐྱོན་དང་རྐུན་ཇག་གི་འཇིགས་པ་ཆེན་པོ་བྱུང་མྱོང་མེད་པས་མང་ཚོགས་ཀྱིས་ཕུལ་བའི་དངུལ་དངོས་རྣམས་མི་ཐོག་རིམ་བརྒྱུད་ཀྱིས་ཕུགས་གསོག་རྒྱ་ཆེན་པོ་ཡོད་ཟེར། ཀིརྟི་བླ་བྲང་ལ་དངུལ་འཇོག་སའི་མཛོད་ཁང་ཆེན་པོ་མདོ་སྦུག་གཉིས་ཡོད། མཛོད་ཁང་སྦུག་མ་རྣམ་སྲས་གན་མཛོད་ནི་ཀིརྟི་སྐུ་ཕྲེང་རིམ་པའི་རིང་གསོག་སྒྲུབ་བྱས་པའི་དངུལ་ལས་འགྲོ་སོང་བཏང་བའི་ལྷག་མ་ཅི་བྱུང་བཀར་འཇུག་བྱ་ཡུལ་ཡིན་ཞིང་མཛོད་ཁང་སྦུག་མར་དངུལ་ཡར་འཇུག་པ་ལས་མར་འདོན་སྲོལ་མེད་པས་གསོག་དངུལ་ཧ་ཅང་འབོར་ཆེན་པོ་ཡོད་ཟེར། གོ་ཐོས་ལྟར་ན་མཛོད་ཁང་སྦུག་མའི་ནང་དུ་དངུལ་རྟ་རྨིག་མ་དང་དངུལ་སྒོར་ཤིན་ཏུ་མང་པོ་ཕུགས་གསོག་བྱས་པར་མ་ཟད་ས་འོག་ཏུ་དངུལ་བཞུས་ནས་བླུགས་པའི་དངུལ་གྱི་ཕ་བོང་ཡོད་པའི་ཤོད་སྲོལ་ཡོད། ང་མཛོད་ཁང་སྦུག་མར་གཏན་ནས་འགྲོ་མྱོང་མེད་པས་དངུལ་གྱི་གནས་སྟངས་ག་འདྲ་ཡིན་པ་དངོས་སུ་མཐོང་མྱོང་མེད།

ལས་རིམ་འདི་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་པར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།